ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་བཅོ་ལྔ། རེས་གཟའ་ཕུར་བུ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བའི་ཉེས་མིང་འོག་དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་འཛིན་བཟུང་བཙན་འཁྲིད་ཀྱིས་གར་སོང་ཆ་མེད་དུ་གྱུར་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། བོད་ཀྱི་ཁམས་སྡེ་དགེ་རུ། བོད་མི་ཚོས་རྒྱ་ནག་གི་ཆུ་མཛོད་གསར་རྒྱག་མཚམས་འཇོག་དགོས་པའི་ལས་འགུལ་གྱི་སྣེ་ཁྲིད་པ་སུ་ཡིན་རྩད་གཅོད་བྱེད་བཞིན་ཡོད་པའི་སྐོར་གནས་ཚུལ་ཞིག་དང། རྒྱ་གར་ནང་ཡོད་པའི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སློབ་ཁྲིད་འབུམ་རམས་པ་བསྟན་འཛིན་དཔག་བསམ་ལགས་སུ་སློབ་གཉེར་ཁང་དེའི་ནང་སློབ་ཚན་གྱི་སྡེ་ཚན་འདྲ་མིན་གང་འདྲ་ཡོད་མེད་དང། སློབ་གཉེར་ཁང་གི་དམིགས་བསལ་མཐུན་རྐྱེན་དང་གོ་སྐབས་སོགས་ཀྱི་སྐོར་ལ་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་དེ་འགོ་འཛུགས་མ་ཞུས་གོང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཉར་བའི་ཉེས་མིང་འོག་དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་འཛིན་བཟུང་བཙན་འཁྲིད་ཀྱིས་གར་སོང་ཆ་མེད་དུ་གྱུར་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། བོད་མི་གི་དབུ་ཁྲིད ྋགོང་ས་མཆོག་གི་སྐུ་པར་ཉར་བ་གི་ཉེས་མིང་འོག་ནས་དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་འཛིན་བཟུང་བཙན་ཁྲིད་ཀྱིས་གར་སོང་ཆ་མེད་དུ་གྱུར་ཡོད་འདུག་སྤྱི་ཟླ་གཉིས་པ་གི་ཚེས་པ་བཅོ་ལྔ་གི་ཉི་མ་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ཕྱི་ནང་གཉིས་ཀ་གི་བོད་མི་གཉིས་ནས་གནས་ཚུལ་མཁོ་སྤྲོད་གནང་བར་གཞིགས་ན། རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་གི་ཟླ་བ་བདུན་པ་ཙམ་གྱི་ནང་བོད་ནང་གི་ཉག་ཆུ་རྫོང་གི་ཨོ་ཐོག་སྨན་ཐར་སྡེ་བ་ནས་ཡིན་པ། ན་གཞོན་ཤེས་ཡོན་ཅན་དགེ་འདུན་བསྟན་འཛིན་མཁྱེན་རབ་བམ། སྨྱུག་མིང་ལ་གདོང་རང་ལྕགས་ནས་ཁ་པར་དུ་གོང་ས་མཆོག་གི་སྐུ་པར་ད་ཕྱི་ཕྱོགས་ཀྱི་ཡིག་ཆ་ཉར་ཚགས་བྱས་ཡོད་པ་གི་ཉེས་མིང་གི་འོག་ནས་འཛིན་བཟུང་བཙན་ཁྲིད་ཀྱིས་ད་ལྟའི་ཆར་རྒྱ་ནག་སི་ཁྲོན་ཕྱོགས་སུ་ཁྲིད་ཡོད་སྐོར་ཙམ་ལས་ཞིབ་ཕྲ་གི་གནས་ཚུལ་ཤེས་རྟོགས་གང་ཡང་མེད་པ་གི་སྐོར་རེ་འགྲེལ་བརྗོད་གནང་གི་འདུག་ཅིང། གོང་གི་གནས་ཚུལ་མཁོ་སྤྲོད་པ་གཅིག་ནས་མུ་མཐུད་དུ་བརྗོད་དོན་ལ། དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་ནི་ནམ་རྒྱུན་བོད་དོན་གི་སྐོར་རེ་སེམས་ཤུགས་ཡོད་མཁན་ཟིག་ད་བོད་ད་རྒྱ་ནག་གི་སྐད་ཡིག་གཉིས་ཀ་གི་ཤེས་ཚད་ཡག་པོ་ཡོད་པ་མ་ཟད་རྒྱུན་དུ་ཤེས་ཡོན་ལ་འབད་བརྩོན་གནང་མཁན་ཟིག་ཡིན་པ་ད། ཁོང་འཛིན་བཟུང་གི་རྗེས་སུ་རྒྱ་ནག་གཞུང་གི་འབྲེལ་ཡོད་མི་སྣ་ཚོས་ཁོང་གི་ནང་མི་ཉེ་འབྲེལ་སོགས་ལ་ཁོང་གང་དུ་འཁྲིད་པ་གི་སྐོར་མི་བཤད་པ་དང། ཐུག་འཕྲད་སོགས་རྩ་བ་ནས་བྱེད་བཅུག་གི་མེད་པར་བརྟེན། ཁོང་གི་ཨ་མ་ལགས་ནས་ཐུགས་ཁྲལ་ཆེན་པོ་གནང་གི་ཡོད་པ་གི་སྐོར་འགྲེལ་བརྗོད་གནང་བྱུང། དགེ་འདུན་པ་བསྟན་འཛིན་མཁྱེན་རབ་ལགས་ནི་ད་ལྟའི་ཆར་དགུང་ལོ་ཉི་ཤུ་རྩ་དགུ་དང། འོ་ཐོག་དགོན་ཁམས་ནཱ་ལེནྡྲ་དང་ལི་ཐང་དགོན་ཆེན། རྫ་སེར་ཤུལ་དགོན་པ་སོགས་ནས་སློབ་གཉེར་གནང་ཡོད་པ་དང། ཁོང་རྒྱུན་དུ་ནས་རྩོམ་ཡིག་འབྲི་རྒྱུ་ལ་དགའ་མོས་ཡོད་འདུག་ལ། ཁོང་འཛིན་བཟུང་བྱས་པ་གི་རྗེས་སུ་རྒྱ་ནག་གཞུང་གིས་ཁོང་གི་སྐད་འཕྲིན་གཙོས་པ་གི་སྤྱི་ཚོགས་དྲ་ལམ་གྱི་གནས་ཚུལ་ཚང་མ་ནག་བསུབ་བཏང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། བོད་ཤར་ཕྱོགས་སྡེ་དགེ་རྫོང་གི་འབྲི་ཆུའི་བཞུར་རྒྱུན་གྱི་བོད་མི་མང་པོ་ཞིག་ཟླ་བ་འདིའི་ཚེས་བཅུ་བཞི་ཉིན་རྫོང་མི་དམངས་སྲིད་གཞུང་གི་སྒོ་འགྲམ་དུ་འཛོམས་ནས་རྫོང་གི་འགོ་ཁྲིད་རྣམས་ལ་འབྲི་ཆུའི་ཆུ་རྒྱུན་དུ་ཆུ་མཛོད་གསར་རྒྱག་གི་ལས་འཆར་ལ་ས་གནས་ཀྱི་མི་དམངས་ཀྱིས་མོས་མཐུན་མེད་པས། ལས་འཆར་དེ་མཚམས་འཇོག་དགོས་པ་དང། ས་གནས་མི་དམངས་གནས་སྤོ་མི་དགོས་པའི་ཞུ་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་འདུག། བཙན་བྱོལ་ནང་གནས་སྡོད་ཕ་ཡུལ་སྡེ་དགེ་ནས་ཡིན་པ་ཁ་སང་ཞུ་འབོད་ཀྱི་ལས་འགུལ་གྱི་གནས་ཚུལ་བྱུང་བའི་ཐད་རྒྱུས་མངའ་གཙང་མ་ཡོད་མཁན་ཞིག་གིས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་ལ། ས་གནས་དེའི་ཡུལ་མི་ཚོས་ཁུལ་དེར་ཆུ་ཤུགས་གློག་འདོན་གསར་རྒྱག་གི་ལས་གཞི་ཞིག་ཕྱི་ལོ་ཉིས་སྟོང་བཅུ་བདུན་ཙམ་ནས་བརྩམས་ནས་ཡོད་པ་དེ་ད་ཆ་དངོས་སུ་འགོ་བཙུགས་ཀྱིས། ས་གནས་དེའི་ཡུལ་མི་དང་དགོན་སྡེ་མང་པོ་ཞིག་གནས་སྤོ་དགོས་པ་བརྗོད་པར། བོད་མི་ཚོས་མོས་མཐུན་མེད་པའི་ངོ་རྒོལ་ཞུ་འབོད་བྱས་པ་ཞིག་ཡིན་པ་རྗོད་ཀྱི་འདུག་ཆུ་ཤུགས་གློག་འདོན་ཁང་དེའི་རྒྱག་ཡུལ་དབོན་པོ་སྟོད་ཕྱོགས་ཀྱི་གྲོང་སྡེ་ཁག་གཉིས་དང་དགོན་ཁག་དྲུག་ཡོད་པ་དེ་དག་ཚང་མ་ས་གནས་གཞན་ལ་གནས་སྤོ་དགོས་པར་བརྗོད་བཞིན་ཡོད་འདུག་ཅིང། རྒྱ་ནག་གིས་ཆུ་ཤུགས་གློག་འདོན་ཁང་དང། གཞུང་ལམ། དེ་བཞིན་འབྲོག་པའི་རྩྭ་ཐང་སོགས་ལས་འཆར་འདྲ་མིན་གསར་རྒྱག་གི་ལས་གཞིའི་མིང་ཐོག་ནས་བཙན་འཕྲོག་བྱས་པའི་གནས་ཚུལ་དེ་ཡང་ནས་ཡང་དུ་བྱུང་ཡོད་པ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོས་རྗོད་བཞིན་ཡོད་པ་རེད། ཡང་གནས་ཚུལ་མཁོ་སྤྲོད་པས་ཡུལ་དངོས་ཀྱི་བརྙན་པར་ཁག་ཅིག་འདི་ག་རླུང་འཕྲིན་ལས་ཁང་ལ་མཁོ་སྤྲོད་གནང་བའི་ནང་དུ། མི་མང་ཧ་ཅང་གི་མང་པོ་སྡེ་དགེ་རྫོང་མི་དམངས་སྲིད་གཞུང་ལ་ཁ་ཕྱོགས་ནས་སྐད་འབོད་བྱེད་བཞིན་པའི་མདུན་དུ་སྒྲིག་ཆས་གྱོན་པའི་ཉེན་རྟོག་པ་དང། རྒྱ་ཆས་སྤྲས་པའི་གཞུང་གི་ལས་བྱེད་སོགས་ཀྱིས་བཀག་ཐབས་བྱེད་བཞིན་པ་མཐོང་རྒྱུ་འདུག་ལ། མི་མང་གིས་ཆུ་མཛོད་ལས་འཆར་མཚམས་འཇོག་བྱེད་རོགས། དགེ་བ་ཡོང། ཁ་དྲོ་ཞེས་རེ་འབོད་བྱེད་བཞིན་ཡོད་པ་གོ་རྒྱུ་འདུག་དེ་བཞིན་རེ་ཞུ་ཞུ་མཁན་མི་མང་གི་མདུན་ཕྱོགས་སུ་ཡོད་པའི་རྫོང་གི་ལས་བྱེད་ཁག་ཅིག་གིས་གནད་དོན་འདིའི་ཐད་སྡེ་དགེ་རྫོང་ལ་ཐག་གཅོད་ཀྱི་དབང་ཆ་མེད་སྐོར་བརྗོད་ནས་མི་མང་ལ་སྐད་ཅོར་མ་རྒྱག་ཟེར་བཞིན་པ་མཐོང་རྒྱུ་འདུག་འདི་ག་རླུང་འཕྲིན་ལས་ཁང་གིས་གནས་ཚུལ་རྒྱུས་ལོན་བྱུང་བ་ལྟར་ན་དེ་སྔ་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཡང་ས་གནས་མི་མང་གིས་ངོ་རྒོལ་ཤུགས་ཆེ་བྱས་པར་མ་ལྟོས་པར་རྒྱ་གཞུང་གིས་སྡེ་དགེའི་ཐིལ་རྡ་བོན་ཞེས་པའི་ས་ཆ་ནས་སྐམ་ཐོག་བར་དུ་ས་འོག་ཕུག་ལམ་བཟོས་ཡོད་པ་དང། ལས་གཞི་དེར་ཁ་གཡར་ནས་སྐབས་དེར་ས་གནས་ཀྱི་དུད་ཚང་མང་པོ་བཙན་དབང་ཐོག་གནས་སྤོ་བྱེད་བཅུག་ཡོད་ལ། སྐབས་དེ་དུས་ནས་རྒྱ་ནག་གཞུང་གིས་སྡེ་དགེའི་དབོན་པོ་སྟོད་ཕྱོགས་ནས་འབྲི་ཆུ་བཀག་སྟེ་རྒྱ་ནག་ནང་དུ་གློག་འདོན་མཁོ་འདོན་བྱེད་སའི་གློག་ཁང་ཆེན་པོ་ཞིག་རྒྱག་འཆར་ཡོད་པས་ཁུལ་དེར་ཡོད་པའི་གྲོང་ཚོ་ཚང་མ་མར་མི་ཉག་བཞག་བྲ་ལྷ་རྩེ་དང། ཡར་ཀོང་པོའི་ཕྱོགས་སུ་གནས་སྤོ་དགོས་ཚུལ་བརྗོད་སྟབས། ས་གནས་མང་ཚོགས་ཀྱིས་ལས་འཆར་དེར་མོས་མཐུན་མེད་པར་སྔ་རྗེས་སྙན་ཞུ་ལན་མང་ཕུལ་ནའང་སྲིད་གཞུང་གིས་བརྡ་ལན་གང་ཡང་སྤྲད་མེད་པ་རེད་འདུག། བོད་ཀྱི་ཁམས་སྡེ་དགེ་རུ། བོད་མི་ཚོས་རྒྱ་ནག་གི་ཆུ་མཛོད་གསར་རྒྱག་མཚམས་འཇོག་དགོས་པའི་ལས་འགུལ་གྱི་སྣེ་འཁྲིད་པ་སུ་ཡིན་རྩད་གཅོད་བྱེད་བཞིན་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་བོད་དཀར་མཛེས་ས་ཁུལ་སྡེ་དགེ་རྫོང་གི་བོད་མི་ཚོས་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་ལས་གཞི་ལ་ངོ་རྒོལ་བྱས་པའི་རྐྱེན་གྱིས་འདི་ཚེས་བཅོ་ལྔ་ཉིན་སྡེ་དགེ་རྫོང་དུ་དམ་དྲག་ཇེ་ཆེར་བཏང་འདུག་པ་མ་ཟད་རྫོང་དེའི་ས་གནས་རྒྱ་ནག་གཞུང་གི་ཚོགས་ཁང་དང་གཞུང་ལས་ཁང་སོགས་ཀྱི་གཡས་གཡོན་དུ། ཉེན་རྟོག་པས་སྐོར་སྲུང་བྱེད་མུས་ཡིན་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་སྟེ། ད་ལྟའི་ཆར་བོད་མི་འཛིན་བཟུང་བྱས་པའི་གནས་ཚུལ་གོ་ཐོས་མེད་ཀྱང་ས་གནས་ཉེན་རྟོག་པ་རྣམས་ཀྱིས་མི་མང་རང་བཞིན་གྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང་ལས་འགུལ་སྣེ་ཁྲིད་པ་སུ་དང་སུ་ཡིན་རྩད་གཅོད་བྱེད་མུས་ཡིན་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་སྡེ་དགེ་རྫོང་ནང་འབྲི་ཆུའི་ཐོག་ཆུ་མཛོད་བརྒྱབ་ནས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞི་འདི་ནི་ལོ་མང་གོང་ནས་འཆར་གཞི་བསྒྲིགས་ཡོད་པ་ལྟར་ད་ཆ་ལས་གཞི་དེ་དངོས་སུ་འགོ་འཛུགས་བྱས་ནས་སྡེ་དགེ་རྫོང་དབོན་པོ་སྟོད་ཕྱོགས་སུ་ཤང་ཁག་གཉིས་དང་དགོན་ཁག་དྲུག་ཡོད་པ་དེ་དག་ས་གནས་གཞན་ལ་གནས་སྤོ་དགོས་པ་རྒྱ་ནག་ས་གནས་སྲིད་གཞུང་གིས་བཙན་བཀའ་བཏང་བའི་རྐྱེན་གྱིས་འདི་ཚེས་བཅུ་བཞི་ཉིན་ས་གནས་མི་མང་རྣམས་སྡེ་དགེ་རྫོང་མི་དམངས་སྲིད་གཞུང་སྒོ་འགྲམ་དུ་སོང་ནས་ལས་གཞི་དེ་འཕྲལ་དུ་མཚམས་འཇོག་དགོས་པའི་ངོ་རྒོལ་ལས་འགུལ་དེ་སྤེལ་འདུག། གོང་ཞུས་བོད་ཕྱི་ནང་གཉིས་སུ་གནས་བཞུགས་མིང་འབོད་གནང་འདོད་མེད་པའི་བོད་མི་གཉིས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་མུ་མཐུད་འགྲེལ་བརྗོད་གནང་དོན། སྡེ་དགེ་རྫོང་ནང་ཆུ་མཛོད་གསར་རྒྱག་གི་ལས་གཞི་དེ་ཡིས་ས་གནས་བོད་མི་ཚོའི་ཉིན་རེའི་འཚོ་བ་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་ངེས་ཡིན་པ་བློ་འཚབ་ཆེན་པོས་འགྲེལ་བརྗོད་གནང་ཞིང། ད་ལྟའི་ཆར་ས་གནས་ཉེན་རྟོག་པས་ཁ་པར་དང་སྤྱི་ཚོགས་དྲ་ལམ་སོགས་ལ་ལྟ་བཤེར་ཤུགས་ཆེར་བྱེད་བཞིན་འདུག་ཅེས་འགྲེལ་བརྗོད་གནང་བྱུང། དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་གཞོན་པ་དང་ཁོར་ཡུག་ཉམས་ཞིབ་པ་ཛམ་ལྷ་བསྟན་པ་རྒྱལ་མཚན་ལགས་ཀྱིས། འབྲི་ཆུ་ནི་འཛམ་གླིང་སྟེང་གི་ཆུ་བོ་རིང་ཤོས་གསུམ་པ་དེ་ཡིན་པ་མ་ཟད་བོད་ནང་ལྟ་བུར་མཚོན་ན། འབྲི་ཆུ་བཞུར་ཡུལ་དུ་བོད་མིའི་གྲོང་སྡེ་དང་གྲོང་ཁྱེར་ཧ་ཅང་མང་པོ་འཚོ་གནས་བྱེད་མུས་ཡིན་ནའང། རྒྱ་ནག་གཞུང་གིས་ད་བར་ཆུ་རགས་མང་པོ་ཞིག་བརྒྱབ་ཟིན་ཡོད་པའི་ཐོག་ད་དུང་མུ་མཐུད་ནས་ཆུ་རགས་རྒྱག་འཆར་ཡོད་པ་དེ་ཡིས་རྒྱ་ནག་གཞུང་གིས་བོད་ཀྱི་བདེ་དོན་དང་ཁོར་ཡུག་ལ་བསམ་བློ་མ་བཏང་བར་དོ་ཕོག་མུ་མཐུད་གཏོང་བཞིན་ཡོད་པའི་དཔེ་མཚོན་ཡག་ཤོས་གྲས་ཤིག་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ད་ལྟའི་ཆར་སྡེ་དགེ་ཕྱོགས་ལ་ཨ་ནི་ཆུ་རགས་འདི་འདྲས་ཞིག་རྒྱག་པ་ཡིན་ན། ཡུལ་མི་ལ་དཀའ་ངལ་འཕྲད་པ་ཙམ་མ་ཟད་ཁོར་ཡུག་ལ་ཧ་ལས་པའི་དོ་ཕོག་ཆེན་པོ་ཡོང་གི་རེད་ལ་མ་ཡོང་མ་འོངས་པ་ས་ཆ་དེ་ཡི་གི་ཨ་ནི་ཁོར་ཡུག་གི་གནས་བབ་ལ་དཔེ་མི་སྲིད་ཤུགས་རྐྱེན་ཆེན་པོ་ཆགས་ཆགས་ཡོང་གི་རེད་ད་འདིའི་ཆ་ལ་ཆུ་རགས་འདི་འདྲས་ལྟ་བུ་ཞིག་བརྒྱབ་བཞག་པ་ཡིན་ན། ཆུ་ལོག་མང་བ་འགྱུར་ཡག་དང་ས་རུད་མོང་བ་མང་བ་འགྱུར་ཡག་གི་དོ་ཕོག་ཧ་ལས་པའི་ཤུགས་ཆེན་པོ་ཡོང་གི་རེད་དེ་ཡིན་ཙང། རྒྱ་ནག་གཞུང་གིས

རྒྱ་ནག་ནས་རྩོམ་སྒྲིག་བྱས་པའི་རྩོམ་ཤོག་གྲངས་བཅོ་བརྒྱད་དཔར་འགྲེམས་བྱེད་རྒྱུ་ཕྱིར་བསྡུ་གནང་བ་དེ་ནི་མཁས་པའི་རྩོམ་ཤོག་མང་ཤོས་ཤིག་ཕྱིར་བསྡུ་བྱས་པ་ཆགས་ཀྱི་ཡོད་པ་གནས་ཚུལ་ནང་བཀོད་འདུག་དེ་ཡང་དབྱིན་ཇིའི། The Guardian། ཞེས་པའི་གསར་ཤོག་དེས་ཕྱི་ཚེས་བཅུ་བཞི་ཉིན་གནས་ཚུལ་བཏོན་པའི་ནང་གོང་ཞུས་རྒྱ་ནག་གི་མཁས་པ་ཁག་ཅིག་གི་རྩོམ་སྒྲིག་དེ་དག་དཔར་འགྲེམས་ཕྱིར་བསྡུ་དེའི་ཁ་ཉིན་ཕྱི་ཚེས་བཅུ་གཉིས་ཉིན་གནང་ཡོད་ཅིང། རྩོམ་སྒྲིག་དེ་དག་ཨ་མི་རི་ཀའི། Wiley། ཞེས་པའི་དཔར་སྐྲུན་ཁང་གིས་དཔར་སྐྲུན་གནང་བའི། Molecular Genetics and Genomic Medicine། ཞེས་པའི་མཁས་པའི་རྩོམ་དེབ་དེ་ནས་ཡིན་པ་དང། དེའི་རྒྱུ་མཚན་ནི་རྩོམ་སྒྲིག་དེ་དག་དང། རྩོམ་སྒྲིག་གནང་ས་གཞི་བཞག་ཡུལ་རྣམ་པའི་བར་མོས་མཐུན་གྱི་ཡིག་ཆ་ཁག་མཐུན་མིན་གྱི་རྒྱུ་མཚན་ཡིན་པ་རེད་འདུག། གོང་ཞུས་རྒྱ་ནག་གི་རྩོམ་སྒྲིག་ཁག་ཅིག་རྒྱ་ནག་གི་མི་དམངས་སྤྱི་བདེ་ལས་ཁུངས་དང་འབྲེལ་བ་ཡོད་པ་མ་ཟད། རྩོམ་སྒྲིག་དེ་དག་གཞི་བཅོལ་ཡུལ་དོ་བདག་ཚོས་རང་དབང་ཐོག་མོས་མཐུན་བྱས་མེད་པའི་སྐོར། འགྲོ་བ་མིའི་རིགས་རྫས་ཐོག་ཞིབ་འཇུག་གནང་མཁན་མཁས་དབང་སློབ་དཔོན་སྐུ་ཞབས། Yves Moreau། ཡིས་གསུངས་ཡོད་ཅིང། ཁོང་ནི་ཡུ་རོབ་ཀྱི། Belgium། རྒྱལ་ཁབ་ཀྱི། University of Leuven། ཞེས་པའི་གཙུག་ལག་སློབ་གཉེར་ཁང་དེར་ཕྱག་ལས་གནང་མཁན་ཞིག་ཡིན་པ་རེད་འདུག། གོང་ཞུས་རྩོམ་སྒྲིག་ཁོངས་ནས་དཔར་འགྲེམས་ཕྱིར་བསྡུ་གནང་བ་གཅིག་ནི། བོད་ཀྱི་རྒྱལ་ས་ལྷ་སའི་ནང་གི་བོད་མི་གྲངས་བརྒྱ་དང་ཉི་ཤུའི། DNA། ཞེས་རིགས་རྫས་ཀྱི་ཁུ་ཁྲག་བསྡུ་ལེན་ལ་གཞི་བཞག་པ་ཡིན་པ་དང། རྩོམ་སྒྲིག་དེ་གནང་མཁན་རྒྱ་ནག་གི། Fudan University། གཙུག་ལག་སློབ་གཉེར་ཁང་གི་སློབ་དཔོན། Xie Jianhui། ཞུ་བ་ཞིག་ཡིན་པ་དང། ཁོང་ནི་རྒྱ་ནག་གི་སྤྱི་བདེ་ལས་ཁུངས་ཙམ་མ་ཟད། བོད་ཀྱི་སྤྱི་བདེ་ལས་ཁུངས་དང་འབྲེལ་བ་ཡོད་མཁན་ཞིག་ཡིན་པ་རེད་འདུག། གོང་ཞུས་ཀྱི་རྩོམ་སྒྲིག་ཁོངས་ནས་པར་འདེབས་ཕྱིར་བསྡུ་གནང་བ་གཅིག། རྒྱ་ནག་གིས་ཤིན་ཅང་ཞེས་འབོད་པའི་ཤར་ཏུརྐིསྟན་གྱི Kashgar གྲོང་ཁྱེར་ནང་གནས་སྡོད་གནང་མཁན་ཡུ་གུར་བ་མི་གྲངས་སུམ་བརྒྱ་བཞི་བཅུའི DNA ཁུ་ཁྲག་བསྡུ་ལེན་ལ་གཞི་བཞག་ནས་རྩོམ་སྒྲིག་བྱས་པ་ཞིག་ཡིན་པ་སོགས་ཀྱི་སྐོར་གནས་ཚུལ་ནང་བཀོད་འདུག་ཡང་བོད་མིའི་སྒྲིག་འཛུགས་ཀྱི་བལ་ཡུལ་སྐུ་ཚབ་དོན་གཅོད་ལས་ཁུངས་ཀྱིས་བོད་ཀྱི་ལོ་གསར་སྲུང་བརྩི་ཞུས་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། དེ་ཡང་བལ་ཡུལ་སྐུ་ཚབ་དོན་གཅོད་ལས་ཁུངས་ཀྱིས་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་ལོའི་ལོ་གསར་གྱི་མཛད་སྒོའི་སྐུ་མགྲོན་གཙོ་བོར་སྐྱབས་རྗེ་ཆུ་བཟང་རིན་པོ་ཆེ་དང། དམིགས་བསལ་སྐུ་མགྲོན་དུ་སྐུ་ཚབ་དོན་གཅོད་རྩིབས་རི་སློབ་དཔོན་ངག་དབང་མཆོག་གྲུབ་ལགས་དང། བལ་ཡུལ་ནང་གནས་བཞུགས་བོད་མི་མང་སྤྱི་འཐུས་རྣམ་པ་དང། སྤྱི་འཐུས་ཟུར་པ་རྣམ་པ། ས་གནས་འཐུས་མིའི་ཚོགས་གཙོ། གཞིས་ཆགས་ཁག་གི་འགོ་འཛིན་རྣམ་པ། ས་གནས་བོད་རང་དབང་ལས་འགུལ་གྱི་ཚོགས་གཙོ་དང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ་རྣམས་ལོ་གསར་གྱི་མཛད་སྒོ་དེར་མཉམ་ཞུགས་གནང་ཡོད་པ་རེད་འདུག་གཞན་ཡང་བལ་ཡུལ་གྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ཤིང་འབྲུག་ལོའི་ལོ་གསར་གྱི་མཛད་སྒོ་དེར། ས་གནས་ཀྱི་དགོན་པ་ཁག་གི་མཁན་པོ་རྣམ་པ་དང། Australia དང་ཨ་མི་རི་ཀ་སོགས་པའི་རྒྱལ་ཁབ་ཁག་གི་ཕྱི་འབྲེལ་དཔོན་རིགས་རྣམ་པ་དང་དགེ་འདུན་པ་དང་བཙུན་མ་དང་མི་མང་བཅས་པས་མཉམ་ཞུགས་གནང་ཡོད་པ་རེད་འདུག། བལ་ཡུལ་ནང་གི་ལོ་གསར་གྱི་མཛད་སྒོ་དེར་བལ་ཡུལ་གྱི་ལྷ་མོ་ཚོགས་པས་སྲོང་བཙན་བྷྲི་ཀུ་ཊི་སློབ་གྲྭར་བོད་ཀྱི་རིག་གཞུང་འདྲ་མིན་འཁྲབ་སྟོན་ཞུས་ཡོད་པ་དང། ད་ཐེངས་ཀྱི་བལ་ཡུལ་ནང་གི་བོད་མིའི་ལོ་གསར་གྱི་མཛད་སྒོ་དེར་བལ་ཡུལ་གཞུང་ཕྱོགས་ནས་དམ་དྲག་གང་ཡང་མེད་པར་སྲུང་བརྩི་ཞུ་བཅུག་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག།

འབུམ་རམས་པ་བསྟན་འཛིན་པ་སངས་ལགས་སུ། སློབ་གཉེར་ཁང་འདིའི་ནང་སློབ་ཚན་གྱི་སྡེ་ཚན་འདྲ་མིན་གང་འདྲ་ཡོད་མེད་དང། སློབ་གཉེར་ཁང་གི་དམིགས་བསལ་མཐུན་རྐྱེན་དང་གོ་སྐབས་སོགས་ཀྱི་སྐོར་ལ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་གསར་འགོད་པ། མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། བཙན་བྱོལ་དུ་ཡོད་པའི་བོད་པའི་སློབ་ཕྲུག་ཚོ་འཛིན་རིམ་བཅུ་གཉིས་བར་བོད་ཕྲུག་ཁྱིམ་སྡེ་ལ་སོགས་པའི་བོད་པའི་གཞི་རིམ་སློབ་གྲྭ་ཁག་ཏུ་དེང་རབས་དང་མཐུན་པའི་རིག་གཞུང་གཉིས་ཀའི་ཤེས་ཡོན་སློབ་སྦྱོང་བྱེད་རྒྱུའི་གོ་སྐབས་དེ་དག་ཡོད་ཀྱང་མཐར་གཞི་རིམ་སློབ་གྲྭ་འགྲིམས་པའི་རྗེས་སུ་རྒྱ་གར་གྱི་མཐོ་རིམ་སློབ་གཉེར་ཁང་འདྲ་མིན་ནང་སློབ་གཉེར་གནང་བར་འགྲོ་དགོས་ཀྱི་ཡོད་པས་སློབ་སྦྱོང་བྱེད་སའི་ཁྱབ་ཁོངས་གསར་པ་དེ་ཚོའི་ནང་བོད་སྐད་དང་རིག་གཞུང་སློབ་སྦྱོང་བྱེད་སའི་གོ་སྐབས་མེད་པ་མ་ཟད། མཐར་རིག་གཞུང་དང་སྤྱི་ཚོགས་ཀྱི་ཁོར་ཡུག་འདྲ་མིན་ནང་མཉམ་བསྲེས་བྱེད་དགོས་པའི་བརྒྱུད་རིམ་ཁྲོད་དུ་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་བྱ་རྒྱུའི་དམིགས་ཡུལ་དེ་ཉམས་རྒུད་དུ་འགྲོ་བཞིན་ཡོད་པ་རེད། འོན་ཀྱང་ཕྱི་ལོ་ཉིས་སྟོང་བརྒྱད་ལོར་མ་འོངས་པའི་བོད་ཕྲུག་ན་གཞོན་ཚོར་བོད་ཀྱི་རིག་གཞུང་དང་དེང་དུས་ཤེས་ཡོན་གཉིས་ཀའི་ཆ་རྐྱེན་བསྐྲུན་རྒྱུའི་ཆེད་དུ་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་འདི་གསར་འཛུགས་གནང་ཡོད་པ་རེད། དེ་ནི་བཙན་བྱོལ་བོད་མིའི་ཁྲོད་བོད་པ་རང་གིས་འཛིན་སྐྱོང་སྟངས་འཛིན་བྱེད་བཞིན་པའི་མཐོ་རིམ་སློབ་གཉེར་ཁང་ཆེས་ཐོག་མ་དེ་ཡིན་པ་རེད། བྱས་ཙང་དེ་རིང་གི་ལེ་ཚན་འདིའི་ནང་ལ་རྒྱ་གར་ལྷོ་ཕྱོགས Bangalore གྲོང་ཁྱེར་དུ་ཡོད་པའི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི་འབུམ་རམས་པ་བསྟན་འཛིན་པ་སངས་ལགས་སུ་མཐོ་རིམ་སློབ་གཉེར་ཁང་དང་འབྲེལ་བའི་སྐོར་ལ་བཀའ་འདྲི་ཞུ་ཡིན། ཐོག་མར་དེ་ལ་བསྟན་འཛིན་པ་སངས་ལགས་ལ་ལོ་གསར་བ་དེའི་ནང་ལ་འཚམས་འདྲི་བཀྲ་ལེགས་ཞུས་པ་དང་སྦྲགས། ད་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་སློབ་ཚན་གྱི་སྡེ་ཚན་ག་རེ་ག་རེའི་ཐོག་ལ་སློབ་སྦྱོང་གནང་ཡས་ཡོད་ནམ། འདི་དང། འདིའི་ནང་ལོགས་ལ་སློབ་སྦྱོང་གནང་པ་ཡིན་ན་དུས་ཡུན་ལོ་ག་ཚོད་སློབ་སྦྱོང་གནང་དགོས་ཡོད་ནམ།

ད་འདི་ཨ་ནི་སྡེ་ཚན་ཁོ་རང་འགྲོ་སྟངས་ཁག་ཁག་ཞིག་བྱེད། ད་འདི་ཐོབ་ཐང་འདི་ད་ཅིག་བེང་ལོར་གཙུག་ལག་སློབ་གཉེར་ཁང་བ་ལ་ཨ་ནི་ད་ལོ་ཉིས་སྟོང་ལོ་གྱི་ད་ཁྲིམས་ཀྱི་ཐོག་ནས་ད་ད་དེ་བ་དབུས་ད་མངའ་སྡེ་གཞུང་གི་ཁྲིམས་ཀྱི་ཐོག་ནས་ཨ་ནི་དེ་འདྲས་ཁོ་རང་ལ་དབང་ཆ་ཞིག་སྤྲད་བཞག་ཡོད་དམིགས་བསལ་གྱི་ཨ་ནི་འདི་འདྲས་སློབ་ཚན་འདི་ཡོད་པ་ཡིན་ན་དེ་འདྲས་ལ་ངོས་འཛིན་སྤྲོད་ཐུབ་ཡག་གི། འདི་ངོས་འཛིན་འདི་ད་ང་ཚོའི་དམིགས་བསལ་སློབ་ཚན་སྤྲད་པས་འདི་བོད་བོད་ཀྱི་རིག་གཞུང་དང་བོད་བོད་ཀྱི་སྐད་ཡིག་ཨང་དེ་འདི་ཡང་ཡིན་འདུག་ནང་ཆོས་དང་འབྲེལ་བའི་ད་དེ་ཡང་ཡིན་འདུག་ད་དེའི་ནང་སློབ་ཚན་མཐུད་པར་ཕ་མ་ཅིག་ང་ཚོས་ཀྱིས་བཟོས་ཐུབ་པ་དང་འདི་ལག་ཁྱེར་དང་ཆ་ཚང་ཅིག་ཨ་བེང་ལོར་གཙུག་ལག་སློབ་གཉེར་ཁང་བརྒྱུད་ནས་ཨ་ཕུལ་བ་རེད་འདི་སྡེ་ཚན་འདི་ཨ་ནི་ཅིག་ངོས་འཛིན་གནང་སྟངས་དང་ད་འདི་ང་ཚོ་ཁྲིམས་ཁ་ཁག་ཅིག་བརྒྱུད་ནས་ཡོང་དུས་ཙམ་པ་ཁོའི་ངོས་འཛིན་གནང་སྟངས་དེ་ཏོག་ཙམ་ཅིག་ཁ་ཁག་ཡོད་རེད་རང་སྲིད་རང་སྐྱོང་ཐོབ་བསྡད་རེད།

མཐོ་སློབ་མང་པོ་ཞིག་ཡོད་རེད་རྒྱ་གར་ནང་ལ་ད་གིས་འཛམ་གླིང་ཡོངས་ལ་མཐོ་སློབ་མང་པོ་འདི་ད་གཅིག་པ་གཅིག་རྐྱང་བྱེད་འདི་མཐོ་སློབ་ཚད་ལྡན་ཞིག་ཆགས་བསྡད་རེད་འདིའི་ནང་ལ་ད་སློབ་ཚན་བྱེད་ཡས་འདི་ཨ་ནི་ང་ཚོའི་གི་ད་ད་ད College གཞན་པ་ལ་ཡོད་པ་ནང་བཞིན་གྱི་མཐོ་སློབ་གཞན་པ་ལ་ཡོད་པ་ནང་བཞིན་གྱི་ཨ་ནི་ཉེ་བའི་གཙུག་ལག་རབ་འབྱམས་པ་གི་ནང་ལ་ད་ཚོང་རིག་ནང་ལ་ཉེ་བའི་གཙུག་ལག་རབ་འབྱམས་པ་ད་འདི་ན་ཚོང་རིག་ནང་ལ་འདི་ནང་བཞིན་གྱི་ད་འདི་ལ་ཡོད་རོགས MBA ཨ་ནི Management འདི་ནང་ལ་ཡང

བྱས་བསྡད་ཡོད་རེད། དེ་འདྲ་བྱས་ནས་ཨ་ནི་སློབ་ཚན་འགྲོ་སྟངས་སྣ་ཁ་གཉིས་བྱས་བསྡད་ཡོད་རེད། ད་དེའི་ནང་ལ་སློབ་ཚན་དེ་ཚོའི་ནང་དུས་ཡུན་འགྲོ་བཞིན་པ་ཉེ་བའི་གཙུག་ལག་རབ་འབྱམས་ཀྱི་རབ་འབྱམས་པ་གི་སློབ་ཚན་དེ་ཚོ་ཆ་ཚང་ལ་ཨ་ནི་དུས་ཡུན་ལོ་གསུམ་རང་བྱས་བསྡད་ཡོད་རེད། ད་བོད་ཡིག་སྡེ་ཚན་ཆེད་སྦྱོང་སྡེ་ཚན་ལ་ཡང་ང་ཚོ་དམིགས་བསལ་སྡེ་ཚན་བྱས་བསྡད་ཡོད། ད་དེ་བོད་ཡིག་སྡེ་ཚན་ནང་ཡིན་པས་ན་ད

ཨ་ནི་ངོས་ལེན་དེ་བརྒྱུད་ནས་ག་རེ་བརྒྱུད་ནས་ཐོབ་དགོས་རེད་ཟེར་ན་གཙུག་ལག་སློབ་གཉེར་ཁང་ཅིག་བརྒྱུད་ནས་ང་ཚོ་མཐོ་སློབ་ཀྱི་ལག་ཁྱེར་དེ་ཚོ་གང་ཚོད་ངོས་ལེན་ཐོབ་དགོས་ཏེ་ཁོང་ཚོའི་གི་ཨ་ནི་སྒྲིག་འཛུགས་ག་རེ་ཡིན་པ་ད་ག་རང་ཨ་ནི་བླངས་པ་ཡིན་ན་ཨ་ནི་ང་ཚོ་ངོས་ལེན་ཐོབ་ཡས་ཅིག་བྱུང་དགོས་རེད་བ། བྱས་ཙང་ང་ཚོའི་ད་ལྟ་བསྡད་པའི་མཐོ་སློབ་དེ་བཙུགས་ནས་ཨ་ནི་ང་རང་ཚོ་རང་གི་སློབ་ཚན་ཅིག་སྤྲད་པ་ཡིན་ན་དང་པོ་ང་ཚོ་ཉིས་སྟོང་བརྒྱད་ནས་ཕྱིན་ཉིས་སྟོང་ཕལ་ཆེར་བཅུ་གཅིག་བར་དུ

ཨ་ནི་དེའི་རྗེས་ལ་ད་ཁོ་རང་ཉེ་བའི་གཙུག་ལག་རབ་འབྱམས་པ་བྱས་ནས་གཙུག་ལག་རབ་འབྱམས་པ་ཅིག་བྱེད་ཀྱི་ཡིན་ཟེར་ད་ནི་ཁོ་རང་སུ་ཞིག་འབའ་ཞིག་ལ་འགྲོགས་པས་ནི་ཨ་ནི་སློབ་ཚན་འདི་དེར་ཡང་བྱེད་ཐུབ་ཡས་ཀྱི་གོ་ཆ་ཁྱེད་ད་ལྟ་ཆགས་ཀྱི་མི་སློབ་ཚན་ད་ལྟ་འདི་ཡོད་ན་ཨ་ནི་བྱེད་ཆོག་གི་རེད་ངོས་ལེན་འདི་ད་གཅིག་པ་གཅིག་རྐྱང་ཐོབ་བསྡད་རེད་བྱས་ཙང་འདི་འདྲས་ཀྱི་ཐོག་ནས་ངོས་ལེན་གྱི་ཐོག་ནས་ད་ཅིག་རྒྱལ་སྤྱིའི་སྡིངས་ཆ་ཁོ་རང་སྒང་ལ་ངོས་ལེན་ཐོབ་བསྡད་ཆགས་ཡོད་དུས་ཙམ་པ་ལ་དེ་ནས་ཡང་ཐོན་པའི་སློབ་ཕྲུག་འདི་ཚོས་ཀྱི་མ་འོངས་པའི་ཀྱི་ཨ་ནི་ཅིག་སློབ་ཚན་བར་མ་ཆད་ཡིན་ནའང་རེད་ཨ་ནི་ཡང་ལས་ཀ་འདི་འདྲས་ཅིག་འཚོལ་གར་འགྲོ་གི་ཡོད་ན་འདི་ཚོ་ལ་མདུན་ལམ་ཨ་ནི།

ལ་བོད་པའི་གི་རིག་གཞུང་ཡོད་པ་ཨ་བོད་པ་རང་གིས་ཨ་ནི་ཙུ་ཞེས་པ་ཆགས་དུས་ཙམ་པ་ལ་ཁོ་མཐོ་སློབ་ཁོ་རང་ད་ཅིག་ནང་པ་དང་བོད་པ་དང་རིག་གཞུང་དང་དེ་ཚོ་དང་མཉམ་དུ་འདྲེས་བསྡད་པ་ཆགས་བསྡད་རེད་བྱས་ཙང་ང་ཚོའི་སློབ་ཕྲུག་དེ་ཚོ་གལ་ཏེ་སློབ་གྲྭ་ནས་ཡར་ཐོན་ནས་འདི་པར་སླེབས་པ་ཡིན་ན་ཨ་ནི་ཅིག་གཞན་པ་ལ་འགྲོ་དུས་ཙམ་པ་ལ་ཁོ་རང་ཚོའི་སྐད་ཡིག་དང་དེ་འདྲའི་ཐོག་ནས་ཐག་རིང་པོ་ཆགས་འགྲོ་གི་རེད་ཨ་ནི་སོ་སོའི་གི་རིག་གཞུང་ཐོག་ནས་ཐག་རིང་པོ་ཆགས་འགྲོ་གི་རེད་དེའི་ཐོག་ནས་མཐུན་རྐྱེན་ཅིག་ལྟ་ཏང་མི་མི་དྲུག་མི་དབལ་གོ་ར་ད་ག་རང་སོ་སོའི་སྤྱི་ཚོགས་ནང་ཡོད་བསམ་པའི་གི་ཨ་ནི་གཅིག་རྒྱ་གར་སློབ་ཕྲུག་དང་དེ་ཚོའི་ཆ་ཚང་སོ་སོའི་ཡུལ་ནང་ལོགས་ལ་སོ་སོའི་གི་འཁྲིས་ཀྱི་སློབ་གྲྭ་འགྲོ་ནས་སོ་སོའི་ནང་མི་དང་མཉམ་དུ་བསྡད་ཐུབ་པ་རེད་དེ་ནང་བཞིན་གི་གཅིག་ཚོར་བ་གཅིག་སྤྲད་ཐུབ་ཡས་གི་མཐུན་རྐྱེན་གཅིག་ཏན་ཏན་སྦྱར་ཐུབ་ཡོད་རེད་བསམ་གི་འདུག་གཙོ་བོ་གཅིག་དེ་ནས་ཨ་ནི་སྟབས་བདེ་ལ་འདི་འདྲའི་གཅིག་གི་ཁོར་ཡུག་གཅིག་པོ་མ་ཡིན་པར་བ་ཨ་ནི་གལ་ཏེ་སློབ་གྲྭ་གཞན་པ་གཅིག་ལ་མཐོ་སློབ་གཞན་པ་གཅིག་ལ་ཕེབས་པ་ཡིན་ན

ང་ཚོ་འདི་ནས་སྦྱར་ཐུབ་ཡོད་ད་གཙུག་ལག་སློབ་གཉེར་ཁང་གི་ནང་ལོགས་ལ། ད་འདི་ང་ཚོ་གཅིག་པོ་མ་རེད། སྦེང་ལོར་གཙུག་ལག་སློབ་གཉེར་ཁང་གི་འོག་ལ་ཡོད་པའི་གི་མཐོ་སློབ་བརྒྱ་དང་ལྷག་ཞིག་ཡོད་རེད་ཆ་ཚང་ནང་ལ་ད་འདི་བོད་ཡིག་ལེན་ཐུབ་ཡས་གི་ང་ཚོ་ཆ་རྐྱེན་ཞིག་བསྐྲུན་ཐུབ་ཡོད་རེད་ད་ཁོང་ཚོ་དགེ་རྒན་ཡོད་མེད་ཅིག་ལ་རག་ལས་གི་རེད་གཞན་པ་ཁོང་ཚོ་ལེན་པ་ཡིན་ན་སྤྲད་པ་ཡིན་ན་སྤྲད་ཆོག་གི་རེད་འདིའི་ཐོག་ནས་ང་ཚོ་མཐུན་རྐྱེན་ཅིག་ཏན་ཏན་སྦྱར་ཐུབ་ཡོད་རེད་སེམས་ལ་སྐད་ཡིག་ལ་ཞབས་འདེགས་ཆེན་པོ་ཞིག་ཆགས་བསྡད་ཡོད་རེད་བསམ་གི་རེད།

ཡོད། དངོས་གནས་ཡིན་ན་ཤིང་ནགས་ཡོད་མ་ང་ཚོའི་གི་ཁོར་ཡུག་ང་རང་ཚོའི་ཁོར་ཡུག་གི་ཕྱི་ལོགས་ལ་བལྟས་པ་ཡིན་ན་ཤིང་སྡོང་ཞེས་བྱ་བ་གང་ཡང་ཡོད་མ་རེད་ང་ཚོའི་ཁོར་ཡུག་ནང་ལ་ཤིང་སྡོང་ཡག་ཐག་ཆོད་པ་ལྗང་ཐིང་ངེ་ཡོད་རེད་བ། དེ་འདྲའི་ཐོག་ནས་ཁོར་ཡུག་དཔེ་ཡག་པོ་ཡོད་རེད་ཅིག་སློབ་སྦྱོང་བྱེད་ཡས་ལ་ཁོར་ཡུག་ཏག་ཏག་ཅིག་ད་དེའི་ནང་ལོགས་ལ་འཛིན་ཁང་དང་ཨ་ནི་ཅིག་སྡོད་ཁང་དང་དེ་ཚོ་ཡིན་པ་ན་ནི་ད་ཅིག་སློབ་གྲྭ་ཡག་པོ་ཅིག་དང་ཚོང་དང་དེ་འདྲའི་གི་སློབ་གྲྭ་དང Engineering ལས་རིགས་ང་ཚོའི་གི་ཆེད་ལས་གི་ཨ་ནི་ཅིག་དེ་འདྲའི་གི་ཨ་ནི་སློབ་གྲྭ་དང་ཅིག་མཉམ་པོ་འགྲོ་ཅིག། དགའ་ཆེན་ཅིག་ཡོད་ས་མེད་ཅིག་ཡོད་རེད་ཨ་ནི་དེ་འདྲའི་གི་ཆ་ནས་ད་མཐུན་རྐྱེན་ཆ་ནས་ང་ཚོ་ཕལ་ཆེར་དཔེ་ཡག་པོ་ཡོད་རེད་ད་དེ་བ་བྱས་ཙང་དེ་འདྲའི་ཐོག་ནས་ང་ཚོ་ཉམས་པ་ཞན་པ་ཅིག་ཡོད་མ་རེད་བ་བྱས་ཙང་མཐུན་རྐྱེན་དེ་ང་ཚོ་དགའ་ཆེན་ཡག་པོ་བསྐྲུན་ཐུབ་ཀྱི་རེད་ཨ་ནི་ཞལ་ལག་ཕྱོགས་ནས་བྱས་ན་ང་ཚོ་ནི་མ་འདུག་ཡིན་ན་ད་ལྷོ་ཕྱོགས་འདུག་བ་མ་ལས་ཨ་ནི་ཞལ་ལག་ཅིག་རྒྱ་གར་གི་ཞལ་ལག་ད་དེ་ཚོ་ད་ནི་མ་མ་འདྲིས་དུས་ཙམ་པ་ལ་ཕོ་བ་ན་ཡས་ད་དེ་འདྲའི་སོགས་མང་པོ་ཡོང་གི་རེད་དེ་འདྲའི་ནི་ད་ང་ཚོ་སློབ་ཕྲུག་ལ་ཁྱོན་ནས་ཉེན་ཁ་ཡོད་མ་རེད་ང་ཚོ་མཐོ་སློབ་ཀྱི་རང་ནས་དུས་གསུམ་གྱི་ཞལ་ལག་ཆ་ཚང་ཕུལ་ཡོང་དུས་ཙམ་པ་ལ་སློབ་ཕྲུག་ལ་དཀའ་ངལ་དཔེ་ཉུང་ཉུང་ཆགས་བསྡད་ཡོད། ད་གལ་ཆེ་ཤོས་ཅིག་ག་རེ་བྱ་འོས་ཟེར་ན་ངས་ག་རེ་ནས་ཞུས་སྡོད་རྒྱུ་ཅིག་ཏཱ་ལའི་བླ་མ་མཐོ་སློབ་ཀྱི་ཞལ་འདེབས་ཆེ་ཤོས་ཅིག་ག་རེ་ཟེར་ན་ཨ་ནི Higher Education སློབ་སྦྱོང་འཕར་མ་བྱེད་ཡས་ཀྱི་ར་མཐོ་སློབ་ཀྱི་སློབ་སྦྱོང་འདི་ཨ་ནི་མི་ག་འདྲས་ཅིག་ཡིན་ནའི་ཆ་ཚང་ལ་བྱེད་ཐུབ་ཡས་ཀྱི་མཐུན་རྐྱེན་ཞིག་སྦྱར་ཐུབ་འོང་དུས་གལ་སྲིད་ང་ཚོ་སྟོད་གོང་ཆུང་ཆུང Bangalore གྱི་ནང་ལོགས Bangalore གྱི་ས་ཁུལ་དེ་ལ་ཡོད་རེད་དེ། ཡིན་ནའི་སྦེང་ལོར་ཞེན་ས་ཁུལ་གྱི་ད་ཅིག་ཉིན་རེ་ཉིན་རེ་གྱི་འགྲོ་སོང་དང་ཟླ་བ་གཅིག་དང་ལོ་གཅིག་གི་འགྲོ་སོང་ཅིག་ཕྱིན་པ་ན་འགྲོ་སོང་དཔེ་ཧ་ལས་པའི་ཆེན་པོ་དང་གལ་སྲིད་ཆེན་པོ་ཡོད་འདུག་བསམ། ཡིན་ནའི་ང་ཚོའི་མཐོ་སློབ་ནང་ལ་གལ་ཏེ་སློབ་ཕྲུག་ཅིག་ཞུགས་ཀྱི་ཡོད་ན་ཕ་མ་ཅིག་བཏང་གི་ཡོད་ན། འགྲོ་སོང་དེ་ཚོ་ཧ་ལས་པའི་ཉུང་ཉུང་དཔེར་ན་ལོ་གཅིག་གི་ཨ་ནི་ཞལ་ལག་དང་སྡོད་ཁང་དང་ཆ་ཚང་གི་ཅིག་ཁྱོན་བསྡོམས་པ་ཡིན་ན་སྟོང་ཕྲག་ལྔ་བཅུ་བརྒལ་ཐུབ་ཀྱི་མ་རེད། ད་འདི་ཡོང་དུས་ཙམ་པ་ན་ཆ་ཚང་དཔེ་ཉུང་ཉུང་རེད་ད་ཅིག་གཞན་པ་འཁྲིས་ཀྱི་ཉེ་སྐོར་གྱི་ད་ལྟ་མཐོ་སློབ་སློབ་གྲྭ་གཞན་པ་དང་དེ་ཚོ་བལྟས་པ་ཡིན་ན།

ཨ་མ་རྗེ་བཙུན་པད་མ་ད་ལྟ་དེ་ནང་བཞིན་གྱི་མི་མང་པོ་ཞེ་པོ་ཅིག་གིས་ད་རྒྱ་ལ་སྐུ་ལས་བསྐྱོན་ཡོད་རེད་ད་སྐུ་ལས་བསྐྱོན་པའི་གི་གྲུབ་འབྲས་དུ་འདི་ལ་མཐོ་སློབ་ཁ་ར་བརྒྱ་བོད་པ་རང་གི་འཛིན་སྐྱོང་གི་མཐོ་སློབ་ཅིག་ཡོད་བ་མཐོ་སློབ་དེ་ཅིག་མཐོ་སློབ་གཞན་པ་དང་དཔེ་འདྲ་འདྲ་ཡིན་པ་ཅིག་ར་ཉེ་བ་ཞན་པ་ཁྱོན་ནས་ཡོད་མ་རེད་ད་ཅིག་དགེ་རྒན་ཆ་ནས་ཡིན་ན་རེད་ཨ་ནི་ཅིག་གོ་མཐུན་རྐྱེན་ཆ་ནས་ཡིན་ན་རེད་ཆ་ཚང་ཐོག་ནས་དེ་འདྲས་མེད་པ་དེ་ག་རང་གཟི་བརྗིད་ཆེན་པོ་ཞིག་རེད་བསམ་གོ་འདི་ག་རང་ང་ཚོས་ཀྱི་མ་འོངས་པ་ནང་ལ་ད་གལ་ཏེ་མཐོ་སློབ་ཅིག་ཡོད་པ་ཡིན་ན་མཐོ་སློབ་དེ་ག་ལེར་ག་ལེར་སོ་སོ་རང་སྲིད་རང་སྐྱོང་ཐོག་ནས་འགྲོ་འདི་ནས་ག་ལེར་ག་ལེར་གཙུག་ལག་སློབ་གཉེར་ཁང་ཅིག་མ་འོངས་པ་ན་ཏན་ཏན་ང་ཚོས་ཀྱི་ཏཱ་ལའི་བླ་མ་རྒྱལ་བ་རིན་པོ་ཆེའི་མཚན་ཐོག་ཐོག་ནས་ཅིག་གཙུག་ལག་སློབ་གཉེར་ཁང་ཅིག་སོ་སོ་རང་གི་ཡོད་པ་ཅིག་ངས་ཀྱི་དེ་འདྲས་ཅིག་གི་ང་ཚོས་ཀྱི་དམིགས་ཡུལ་ཅིག་ལ་ཡོད་རེད་བསམ་གོ་འདུག་དེ་འདྲས་ཅིག་མ་འོངས་པ་ལ་ཡོང་གི་རེད་བསམ་པའི་ཀྱི་དེ་འདྲས་ཀྱི་ང་རང་ལ་སྤོབས་པ་ཞིག་འདུག།

ལག་རམ་འབྱམས་པ་དང་གཙུག་ལག་རམ་འབྱམས་པ་དེ་ནང་བཞིན་གྱི་འབུམ་རམས་པ་ད་དེ་འདྲའི་ཐོན་ཐུབ་ཡས་ཀྱི། དེ་འདྲའི་གི་མཐུན་རྐྱེན་ཅིག་ཆགས་བསྡད་ཡོད་རེད། ད་ད་ལྟ་ང་ཚོའི་གི་འདི་ནང་ལོགས་ལ། ད་ལྟ་མངའ་སྡེ་གཞུང་རེད་དེ་ནང་བཞིན་གྱི་གཙུག་ལག་སློབ་གཉེར་ཁང་གི་ངོས་འཛིན་ཐོབ་པའི་གི་ཉམས་ཞིབ་ཀྱི་ལྟེ་གནས་ཁང་ཅིག་ང་ཚོ་ཆགས་བསྡད་ཡོད་ད་དེ། ད་དེ་ལྟེ་གནས་ཆུང་ཆུང་ཅིག་ང་ཚོ་ཕྱེ་བ་རེད་ད་དེ་ལྟེ་གནས་བྱུང་དུས་ཙམ་ད་ལྟེ་གནས་དེའི་བརྒྱུད་ནས་ཨ་ནི་ཉམས་ཞིབ་པ་མང་པོ་ཅིག་ང་ཚོ་བོད་ཡིག་རང་གི་བོད་སྐད་རང་གི་ཐོག་ལ་ཉམས་ཞིབ་པ་མང་པོ་ཅིག་བསྐྲུན་ཐུབ་རེད་བསམ་གོ་འདུག་ད་དེ་འདྲས་ཆགས་ན་ང་ཚོ་བོད་པའི་གི་ད་ཅིག་བོད་ཡིག་རང་ལ་མཁས་དབང་མང་པོ་ཡོང་གོ་རེད་ད། ད་ང་ཚོ་བོད་པ་ཁ་ཐོར་ཡོང་དུས་ཙམ་པ་ཁ་ཐོར་ཡོང་དུས་ཙམ་པ་ལ་བོད་ཡིག་འདི་ག་འདྲས་ད་ཇོ་མ་མ་ལོག་པ་ལ་ང་ཚོའི་སྐད་འདི་ག་འདྲས་ཆགས་ཀྱི་རེད་བསམ་པའི་ཅིག་ད་འདི་འདྲའི་ཐོག་ལ་མཁས་དབང་ཐོན་གྱི་རེད་ཐོན་གྱི་མ་རེད་ང་ཚོ་དོགས་པ་ཞིག་ཡོད་པ་ཡིན་ན་ཕལ་ཆེར་འདི་འདྲས་ཀྱི་ལྟེ་གནས་འདི་ཨ་ནི་ཕལ་ཆེར་གལ་ཆེན་པོ་ཞིག་ཆགས་ཀྱི་རེད་བསམ་གྱི་འདུག་ད་འདི་ལྟེ་གནས་འདི་དམིགས་བསལ་གྱི་ང་ཚོའི་ཐོབ་པའི་འདི་ང་ཚོ་བོད་རིག་པ་སྒང་ལ་རང་སྒང་ལ་ཐོབ་ཡོང་དུས་ཙམ་པ་ལ་ཨ་ནི་བོད་ཡིག་སྐད་ཡིག་དང་བོད་ཀྱི་རིག་གཞུང་དང་འདི་འདྲས་སྒང་ལ་ཉམས་ཞིབ་བྱེད་མཁན་དཔེ་མང་པོ་ཐོན་ཐུབ་རེད་བསམ་གྱི་འདུག་ད་འདི་བྱས་རྗེས་ཆེ་ཤོས་ཅིག་ཆགས་འགྲོ་གི་རེད་བསམ་གི་འདུག་མ་འོངས་པ་ན་བྱས་ཙང་ང་ཚོ་འདི་འདྲའི་སྒང་ལ་ཤུགས་ཆེ་རྒྱག་བསྡད་གི་རེད། ཨ་ནི། དམིགས་བསལ་གྱི་ད་ལྟ་ལྟ་ཅིག་ད་ལྟ་ཉམས་ཞིབ་ཀྱི་ལྟེ་གནས་ཁང་ཅིག་ཡོད་པ་ཡིན་ན་འདིའི་བརྒྱུད་ནས་ཨ་ནི་ང་ཚོ Academic Level བར་བས་སློབ་སྦྱོང་རང་གི་ཐོག་ནས་ཨ་ནི་སོ་སོས་ཀྱི་རིག་གཞུང་སྒང་ལ་རེད་སོ་སོའི་སྐད་སྒང་ལ་རེད་འདི་སྒང་ལ་ཨ་ནི་ཅིག་ནང་ཆོས་སྒང་ལ་ཡིན་ན་རེད་ད་འདི་ཚོ་ཆ་ཚང་སྒང་ལ་ཨ་ནི་སོ་སོ་རང་གི་དཔྱད་རྩོམ་ད་འདི་འདྲས་རྒྱག་ཡོང་དུས་ཙམ་པ་ལ་ང་ཚོས་ཀྱིས་ག་རེ་ཤེས་དགོས་ང་ཚོས་ཀྱིས་ག་རེ་ཉམས་ཞིབ་ཐོག་ནས་ག་རེ་རྟོགས་དགོས་འདི་གང་ཚ་ཕྱིའི་མི་རིགས་ཐོག་ནས་སླེབས་མ་དགོས་པ་དེ་འདྲ་དེ་འདྲ་མང་པོ་ཅིག་ཕྱིའི་མི་རིགས་ཐོག་ནས་མ་གཏོགས་ང་ཚོའི་གི་སྐྱེ་རྒུ་འདི་ཚོ་དཔྱད་རྩོམ་ནང་ཆགས་ཐུབ་མི་འདུག་མང་པོ་ཅིག་ད་དེ་འདྲའི་གི་ཡར་བསྐྲུན་ཐུབ་ཡས་ཀྱི་རེ་བ་ཅིག་ཏན་ཏན་བྱེད་ཀྱི་ཡོད་ད་འདི་ཆ་ཚང་ཅིག་ནས་གི་མ་འོངས་པ་ནང་ད་ད་ལྟའི་ཆ་ལ་ཡིན་ནའང་སློབ་ཕྲུག་མང་པོ་ཅིག་འདི་ནས་ཐོན་ཡོད་རེད་དེ་འདྲ་ཐོན་པ་ཅིག་དཔེར་ན་ཕལ་ཆེར་ཁ་སང་ང་ཚོ་སྡོམ་ཡོང་དུས་ཙམ་པ་ལ་ཕལ་ཆེར་གཅིག་སྟོང་མན་ཙམ་ཕྲུ་གུ་ཅིག་ཐོན་ཡོད་ཤག་པ་ད་ལྟ་བར་དུ་ད་དེ་ནང་ནས་མང་པོ་ཅིག་བོད་པའི་བོད་གཞུང་ནང་ལ་རེད་དཔེ་མཛོད་ནང་ལ་རེད་ད་ད་ལྟའི་ཆ་ལ་ད་ཁྱེད་རང་ད་ལྟ་དེ་དྲ་རྒྱའི་ནང་ལ་ད་ལྟ་དེ་ད་ད news agent ནང་ལས་ཀ་བྱེད་བར་བ་ད་ད་དེ་འདྲས་ཀྱི་དེ་འདྲས་ནང་ལ་ཡང་ལས་ཀ་བྱེད་མཁན་མང་པོ་ཆ་ལས་ནང་ནས་མང་པོ་ཅིག་ང་ཚོ་དེ་ནས་ཐོན་པ་ཅིག་ཆགས་བསྡད་ཤག་ད་བྱས་ཙང་དེ་འདྲས་ཀྱི་ང་ཚོའི་སྤྱི་ཚོགས་ནང་ལ་ལས་ཀ་བྱེད་མཁན་མང་པོ་ཅིག་ང་ཚོ་དེ་ནས་ཐོན་པ་ཅིག་ཡོང་གི་འདུག་བ་ཨ་ནི་ད་དེ་ཚོ་ད་ང་ཚོའི་གི་ད། ཡིན། བོར་བ་ཡིན་པ་ནི་ད་ཅིག་སྐད་ཡིག་རང་ལ་རེད་རིག་གཞུང་རང་ལ་རེད་དེ་ཨ་ནི་དེ་འདྲའི་ཐོག་ནས་ང་ཚོ་ཞལ་འདེབས་དེ་ཆེན་པོ་ཡོང་གི་རེད་བསམ་གྱི་འདུག་ད་ལྟའི་མཐོ་སློབ་དེའི་བརྒྱུད་ནས། ལགས་སེ་བསྟན་འཛིན་པ་སངས་ལགས་དུས་ཚོད་ཀྱི་ཆ་ནས་ལེ་ཚན་འདི་ད་ག་ཙམ་བཞག་དགོས་ཁེལ་སོང་ཨ་ནི་དེ་རིང་ཁྱེད་རང་གིས་དུས་ཚོད་བཏོན་བྱས་ང་ཚོ་གསན་མཁན་རྣམ་པ་ཚོ་ལ་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སྐོར་ལ་ངོ་སྤྲོད་གསལ་པོ་ཞིག་གནང་སོང་ཐུགས་རྗེ་ཆེ་ཞུ་ཡིན། ལགས་སེ་ཨ་ནི་གསན་མཁན་རྣམ་པ་ཚང་མ་ལ་ཐུགས་རྗེ་གནང་ཨ་ནི་མ་འོངས་པ་ན་དེའི་འཛུལ་འདོད་ཡོད་པ་ཡིན་ན་ང་ཚོའི་དྲ་རྒྱ་ཏཱ་ལའི་བླ་མ Institute dot edu dot in ན་ནི་ཡོད་རེད་ད་དེའི་ཐོག་ལ་གཟིགས་པ་ཡིན་ན་ནི་ང་ཚོས་ཀྱི་ཆ་ཚང་ཅིག་དེ་ནང་ལྟ་ཡ་ཡོད་རེད་བ་ང་ཚོས་ལས་རིམ་ག་རེ་སྒྲུབ་གི་ཡོད་མེད་སློབ་ཚན་ག་རེ་ཡོད་མེད་ཆ་ཚང་བྱས་ནས་ཆ་ཚང་ལ་ངེས་པར་དུ་གཟིགས་རོགས་གནང་ཟེར་ན་ནི་ཞུ་ཡ་ཡིན་ཐུགས་ཆེ་ན། ད་ལྟ་གོང་དུ་བཀའ་མོལ་ཞུས་ཡུལ་དེ་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི་འབུམ་རམས་པ་བསྟན་འཛིན་པ་སངས་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་རང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་འདི་གསན་བཞིན་པ་རེད། དེ་ནས། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། བོད་ཀྱི་གནམ་ལོ་གསར་ཚེས་ཉིན། ནེའུ་ཡོག་གྲོང་ཁྱེར་ནང་སྣུམ་འཁོར་བཀག་འཇོག་ཐད་རང་དབང་གི་ཁྲིམས་འཆར་ཞིག་ཨ་རིའི་གྲོང་ཁྱེར་ནེའུ་ཡོག་གི་གྲོང་སྡེ་ལས་ཁུངས་ཀྱི་ཚོགས་མི། Julie Won། ལགས་ཀྱིས་བཏོན་གནང་ཡོད་པའི་སྐོར། ནེའུ་ཡོག་དང་ནེའུ་ཇར་སི་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་དང་བསྟན་འཛིན་བདེ་སྐྱིད་ལགས་བར་གླེང་མོལ་གནང་བ་ཞིག་གསན་རོགས་གནང།

ད་ལྟ་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་དེ་ཡིན་ན་ད་ཕྱི་རྒྱལ་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ལ་བོད་མི་གནས་སྡོད་བྱེད་ས་མང་ཤོས་གཅིག་དང་ད་ག་ནང་བཞིན་གཅིག་ད་སྤྱི་བཏང་ནས་ལོ་གཅིག་ནང་ལོགས་ལ་བོད་པའི་གི་དུས་དྲན་སྣ་འཛོམས་མང་པོ་གཅིག་སྲུང་བརྩི་ཞུས་དང་ཞུ་མུས་རེད་ཡིན་ནའང་ད་གཅིག་དུས་དྲན་མང་པོའི་ནང་ལོགས་ནས་བོད་པའི་གི་ལོ་གསར་དེའི་སྐབས་སུ་སྤྱི་བཏང་ནས་ནིའུ་ཡོག་དང་ནིའུ་ཇར་སིའི་གི་ཚོགས་ཁང་ནང་ལ་གཅིག་གཟིགས་ཡོང་དུས་བོད་མི་འདུ་འཛོམས་ད། མང་ཤོས་བྱེད་ཡག་གི་ཁོར་ཡུག་ཅིག་སྲིད་དེ་གི་འདུག་ཨ་ནི། དེ་རིང་གི་ལེ་ཚན་འདིའི་ནང་ད་ལྟ་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་གདན་འདྲེན་ཞུས་ཡོད་ད་ད་ལྟ་ནོར་བུ་ཚེ་རིང་ལགས་ལྷན་དུ། སྤྱི་བཏང་ནས་ད་ད་ད་རེས་ཀྱི་ལོ་གསར་འདིའི་ནང་ལོགས་ལ་ཡང་ཅིག་ཚོགས་པའི་ངོས་ནས་རེད་ཡང་སྤྱི་ཡོངས་ནས་ས་གནས་ཀྱི་ད་གྲོས་ཚོགས་དང་ཅིག་གཞུང་འབྲེལ་མི་སྣ་ཁག་གདན་འདྲེན་ཞུ་ཡས་ཀྱི་ཐད་ལ་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་ཡས་དང་ད་ག་ནང་བཞིན་ཅིག་ད་ད། གྲོང་སྡེ་སྤྱི་ཁྱབ་ཀྱི་ངོས་ནས་ཡང་ལོ་གསར་དང་བསྟུན་བྱས་ཅིག་ཁྲིམས་འཆར་ཅིག་དེ་འདྲའི་ཆེད་བཏོན་གནང་འདུག་དེའི་སྐོར་ལ་ཡང་གླེང་སློང་ཞུ་ཡས་ཡིན། ཐོག་མར་དེའི་ད་ལྟ་ནོར་བུ་ཚེ་རིང་ལགས་ང་ཚོ་ལེ་ཚན་ནང་ཕེབས་པར་ཐུགས་རྗེ་གནང་ཞུ་བ་དང་ཨ་ནི་བོད་ཀྱི་ལོ་གསར་འདི་ལ་ཅིག་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ལགས་སོ་ཐུགས་རྗེ་གནང། ཨ་ནི་ད་ད་ལྟ་དྲི་བ་དང་པོ་དེ་ཅིག་སྤྱི་བཏང་ནས་ད་རེས་ལེ་ཚན་འདི་ཅིག་ཞིབ་ཕྲ་འགོ་མ་བཙུགས་གོང་ནས་ད་རེས་ཀྱི་ད་ལོ་གསར་འདིའི་ཐོག་ལ། ས་གནས་ལ་ཡང་དུས་རྒྱུན་དང་མ་འདྲ་བ་ཅིག་བོད་མི་འདུ་འཛོམས་མང་བ་བྱུང་ཡས་འདི་འདྲའི་གི་གནས་སྟངས་གལ་བྱུང་ཡོད་ན་སྤྱིར་བཏང་ནས་ཅིག་ནིའུ་ཡོག་དང་ནིའུ་ཇར་སི་ད་བོད་མི་མང་པོ་རེད་སྐྱིད་སྡུག་མང་པོ་རེད་དུས་དྲན་ད་འདི་འདྲ་སྲུང་བརྩི་མང་པོ་ཞུས་ཡོང་དུས་ཡང་བོད་པའི་གི་ལོ་གསར་འདི་ལ་ཅིག་བོད་མི་འདུ་འཛོམས་གནང་ཡས་འདི་མང་ཤོས་ཅིག་ལ་ངོས་འཛིན་གནང་གི་ཡོད་ན།

གཅིག་དཔེར་ན་ཡུ་རོབ་ཁག་རེད་ཨེ་དེ་ནང་བཞིན་གཅིག་བྱང་ཨ་རི་གི་དེ་འདའ་མངའ་སྡེ་གཞན་པ་ནང་ཡང་དེ་འདྲའི་ཅིག་ལོ་གསར་དང་སྟབས་བསྟུན་བྱས་སོ་སོ་གི་གཅིག་སྤུན་གཉེན་ཚན་གྲོགས་པོ་གྲོགས་མོ་འདི་འདྲ་བྱས་ནས་ད་འདུ་འཛོམས་ཆེ་ཤོས་འགྲོ་དེ་ད་འཁྲུངས་སྐར་དང་ལོ་གསར་འདི་ཆགས་བསྡད་འདུག་ག། ལགས་ཨ་ནི་ད་ལྟ་སྤྱིར་བཏང་ནས་ད་གནས་ཚུལ་ཞིབ་ཕྲ་འགོ་མ་ཚུགས་གོང་ལ་ནིའུ་ཡོག་དང་ནིའུ་ཇར་སི་ས་གནས་དེ་དུས་རྒྱུན་ནས་གཅིག་ད་བོད་མི་ནུབ་ཕྱོགས་རྒྱལ་ཁབ་ནང་ལ་བོད་མི་གནས་སྡོད་བྱེད་ས་དང་ལྷག་པར་དུ་བྱང་ཨ་རིའི་ནང་ལོགས་ལ་གཅིག་བོད་མི་གནས་སྡོད། བྱེད་མཁན་མང་ཤོས་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ད་ལྟ་ནོར་བུ་ལགས་ཕ་གིའི་ས་གནས་ཀྱི་ཚོགས་གཙོ་ཡིན་དུས། ས་གནས་ལ་ད་མི་འབོར་དེ་གྲངས་འབོར་དེ་ཅིག་ཏག་ཏག་ཅིག་བཤད་ཡས་ཡོད་ན། ད་ཏག་ཏག་དེ་ཐ་ན་ང་ཚོ་གི་ཁག་ཙམ་ཞིག་འདྲ་པོ་འདུག་ད་ང་ཚོ་ངོས་ནས་བྱུང་ན་བྱུང་ན་བསམ་གྱི་ཡོད་རེད། ཏག་ཏག་དེ་ང་ཚོ་གི་ཅིག་ཞུ་ཐུབ་པའི་ཁག་པོ་རེད་རེད་འདུག་གཅིག་ནི་མང་པོ་ཅིག་ཕྱི་ལོགས་ཕར་སྤོས་འགྲོ་མཁན་དང་གཉིས་ནས་ཕྱི་ལོགས་ནས་ཚུར་ཡོང་མཁན་ཞིག་ཡོང་གི་རེད། ཨ་ནི་ལོ་རེ་ལོ་རེ་བྱས་ནས་ད་ནང་མི་ཟླ་སྒྲིལ་དང་ཨ་དེ་ནང་བཞིན་ཅིག་གོ། རྒྱ་གར་བལ་ཡུལ་རེད་བོད་ནས་ཚུར་ཕེབས་མཁན་དེ་འདྲ་ཞིག་ཏག་ཏག་ཅིག་ང་ཚོ་ལྟ་ན་ཚོད་དཔག་བྱས་པ་ཡིན་ད་ང་ཚོ་གིས་ད་ལྟ་ཉེ་ཆར་ང་ཚོ་གྲོང་སྡེའི་ལས་ཁུངས་དང་ང་ཚོ་བཀའ་མོལ་ཞུས་བྱས་ད་བོད་པའི་ང་ཚོ་མི་འབོར་འདི་ག་འདྲེར་འགྲོ་ལ་ཚད་འཛིན་པ་ལབ་དུས་ང་ཚོ་སྟོང་ཕྲག་ཉི་ཤུ་འགྲོ་ཞིག་ད་ང་ཚོ་གིས་འདུག་ཅིག་ཡོངས་གྲགས་འགྲོ་ཞིག་ང་ཚོ་འདི་འདྲ་ཞིག་ང་ཚོ་གིས་ད་ཅིག་གསར་འགྱུར་བརྒྱུད་ལམ་ཁག་ཡིན་ན་རེད་གྲོང་སྡེ་ལས་ཁུངས་ཀྱི་ངོས་འཛིན་ན་ཡིན་ན་རེད་ང་རང་ཚོ་ངོས་ནས། སྟོང་ཕྲག་ཉི་ཤུ་དུ་བཞག་ན་དུ་བཀའ་བཀའ་མོལ་བྱུང་བ་རེད། བྱས་ན་ཅིག་དེའི་ཐོག་ལ་རོབ་གཅིག་རྒྱབ་ལྗོངས་ཀྱི་གནས་ཚུལ་ཞུ་བ་ན་ད་མི་འབོར་དང་འབྲེལ་བའི་ཐོག་ནས། ང་ཚོ་ཉིས་སྟོང་བཅུ་དྲུག་རྒྱལ་བ་རིན་པོ་ཆེ་འདིར་ཆིབས་བསྒྱུར་གནང་བའི་མཚམས་དེ་ནི་ཉིས་སྟོང་བཅུ་དྲུག་གི་ལོ་དེ་ལ་ང་ཚོ་ཉི་མ་གཅིག་ལ་ད་ལྟ་རྒྱལ་བ་རིན་པོ་ཆེ་གི་མཇལ་ཁ་ཞུ་མཁན་ད་ཅིག་ཀྲིག་ཀེད་འགྲོ་ན་སྟོང་ཕྲག་བདུན་ཉི་མ་གཅིག་ལ་བྲིམས་སོང་བ། སྐབས་དེ་ཉིས་སྟོང་བཅུ་དྲུག་ཟེར་བ་འདི་ལོ་བརྒྱད་ཙམ་སྔོན་ལ་རེད། དེ་སྲིད་དུས་སྐབས་དེ་དུས་ཁོ་རང་ཅིག་ཧ་ལམ་ད་ཁྲི་གཅིག་བརྒལ་བ་འགྲོ་ཅིག་དེ་སྔོན་གནས་ཚུལ་ཆགས་འདུག་ཨ་ནི་དེ་སྐབས་དུས་ད་ལས་ཀ་དགོངས་པ་མ་རག་དེ་མང་པོ་ཅིག་ཡོད་དེ་ཡིན་པ་ན་སྐབས་དེ་དུས་གོ་དུས་ད་ཉི་མ་གཅིག་རང་ལ་འཚང་ཁ་ཤིག་ཤིག་གིས་རྒྱལ་བ་རིན་པོ་ཆེ་ཕེབས་ཡས་དེ་ལ་སྟོང་ཕྲག་བདུན་ལྷག་ཙམ་གྱིས་ཀྲིག་ཀེད་འདྲ་ཞིག་བྲིམས་སོང་བ་དེ་འདྲ་ཞིག་རེད་ད་ང་ཚོ་དཔྱ་ཁྲལ་གི་ཐོག་ནས་ཞུས་པ་ན་ད་ལྟ་བྱང་ཨ་རིའི་ཁུལ་ལ་ད་ང་ཚོ་གིས་ཅིག་དཔྱ་ཁྲལ་ད་ད་ད་ག་ཡོད་ལ་ཡོད་ཀྱི་དཔྱ་ཁྲལ་སྤྲད་མཁན་དེ་ལྔ་སྟོང

མཇལ་ཁ་དང་འབྲེལ་བྱས་ཕྱག་འཁྱེར་བཞེས་མཁན་བདུན་སྟོང་ལྷག་ཙམ་བྱུང་བ་རེད་ད་འདིའི་ཚོད་དཔག་བྱས་པ་ཡིན་ན་ད་ཉུང་མཐར་བོད་མི་ཁྲི་གཅིག་ཅིག་ཡོད་པ་ཅིག་ཚོད་དཔག་གནང་གི་འདུག་ད་དེ་ནས་ད་ལྟ་ནོར་བུ་ལགས་ཀྱིས་གྲོང་སྡེ་སྤྱི་ཁྱབ་ལས་ཁུངས་དང་བཀའ་མོལ་ཞུས་ཡིན་ད་ལྟ་མི་འབོར་དང་འབྲེལ་བ་བྱས་འདི་གསུངས་དུས་ད་གྲོང་སྡེ་སྤྱི་ཁྱབ་ཀྱི་གནས་ཚུལ་འདི་ད་རེས་ད་བོད་པའི་གི་ལོ་གསར་ཕ་གིར་ནིའུ་ཡོག་ནིའུ་ཇར་སི་ནང་སྲུང་བརྩི་ཞུ་བའི་སྐབས་སུ་ཁྲིམས་འཆར་ཅིག་འདི་འདྲའི་ཆེད་འདོན་གནང་བའི་གི་གནས་ཚུལ་ཅིག་ཐོན་ཡོད་རེད་ད་ཁྲིམས་འཆར་འདི་ཡིན་ན་ད་རྣམ་པ་ཚོས་མཁྱེན་རྟོགས་བྱས་འདུག།

ད་ཁ་ཤས་ང་རང་ཚོ་རང་གིས་ཕར་ཞུ་གཏུག་བྱས་ནས་ཁྲིམས་འཆར་ཅིག་གནང་ཕེབས་ཡོང་གི་ཡོད་རེད། ཁ་ཤས་འབྲེལ་བའི་ལས་ཁུངས་ཁོ་ནས་ཅིག་ད། སོ་སོ་གི་ཁྱབ་ཁོངས་ཀྱི་ཨ་ནི་ཅིག་མི་རིགས་རེད་སྐད་ཡིག་རེད་གོམས་གཤིས་རེད་དེ་ཚོ་ལ་ཆེ་མཐོང་ཡོད་པའི་ཐོག་ནས་ཁྲིམས་འཆར་ཅིག་གནང་ཕེབས་ཀྱི་ཡོད་རེད། དཔེར་ན་ང་ཚོ་འདས་པའི་ང་ཚོ་གི་གཅིག་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་དེ་སྔ་ང་ཚོ་བོད་ཀྱི་ལམ་ལས་འདི། ད་ང་ཚོ་གིས་གཅིག་ཕ་གིའི་གྲོང་སྡེ་ལས་ཁུངས་ལ་ཞུ་གཏུག་བྱས་པའི་ཐོག་ནས། གྲོང་སྡེ་ལས་ཁུངས་ཀྱིས་དེ་ཁོ་རང་ལ་གྲོས་འཆར་བཏོན་བྱས། གྲོང་སྡེའི་སོ་སོའི་འཐུས་མིའི་རྒྱབ་སྐྱོར་འོས་ཤོག་བླུགས་བྱས་ང་ཚོས་ད་ལྟ་བོད་ཀྱི་ལམ་ལས་འདི་ཚོ་བཟང་སྤྱོད་དག་ཁ་ཅིག་གཏན་འབེབས་ཆགས་བསྡད་རེད། ད་ད་ལྟ་འདི་ཁྲིམས་འཆར་འདི་ཡིན་པ་ན་ཁོ་རང་ཚོ་ལས་ཁུངས་རང་ངོས་ནས་ད་ཐུགས་སྣང་གནང་བྱས་ཁོ་རང་ཚོ་གིས་གཅིག་ད་མ་བསྐུལ་དང་བླངས་འདྲ་བོ་ཆགས་བྱས་ཁོ་རང་ཚོ་ཐུགས་ཆེས་གྲོས་ཆོད་གནང་པ་ཞིག་རེད། ད་འདིའི་ཐོག་ལ་ནི་ང་ཚོ་ལ་བསམ་ཚུལ་ག་རེ་ཡོད་ལབ་ནས་ང་ཚོ་ཚུར་བཀའ་འདྲི་ཞུ་དུས་སྐབས་དུས། ད་ང་ཚོ་གི་དེ་དཔེ་མི་སྲིད་ཡག་པོ་འདུག་དེ་ངོས་ནས་ཅིག་ཁྱེད་རང་ཚོ་ཐུགས་རྗེ་ཆེ་ང་ཚོ་ངོས་ནས་རྒྱབ་སྐྱོར་ཡོད་ལབ་ནས་ང་ཚོ་གི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས Statement བཏོན་ཟིན་པ་རེད་ཕལ་ཆེར་འདི་ད་དེ་རིང་སང་ཉིན་ནང་ལོགས་ལ་ཅིག་གནས་ཚུལ་ཅིག་ད་ལྟ New York Times ནང་ཐོན་ཡོང་གི་རེད་དེ་ཅིག་ཞུ་ཡས་དང་ད་ད་ལྟ་འདི་གྲོང་སྡེ་ལས་ཁུངས་གི་ད་ལྟ་བོད་པ་ཡོད་ས་མང་མང་ས་གི་ད་ལྟ་ད Woodside Sunnyside Jackson Woodside Sunnyside བྱས Long Island City ལ་ཡོད་ཀྱོག་གི་བོད་པ་ཡོད་ཀྱོག་ཁྱབ་ཁོངས་འདི་གི་གྲོང་སྡེ་སྤྱི་ཁྱབ་ལས་ཁུངས་ངོས་ནས་འདི་ཁྲིམས་འཆར་འདི།

འདུག་ཟེར་དུས་སྐབས་དུས། འདི་ག་རེ་ཟེར་ཅིག་དོན་དག་ཆུང་ཆུང་འདྲ་ཡིན་ནའང་རྒྱབ་ལྗོངས་ཀྱི་དགོངས་པ་བཞེས་པ་ན་འདི་གི་དོན་དག་ཆེན་པོ་ཞིག་ག་རེ་ཟེར་ན། འདི་གི་ད་ཅིག་བོད་པའི་གི་ཨ་ནི་ང་རང་ཚོའི་ལོ་སར་དེ་ང་རང་ཚོའི་བོད་པའི་གི་ཆོས་རིག་གཞུང་གོམས་གཤིས་ཨ་ནི་ང་རང་ཚོའི་སྐད་ཡིག་མི་རིགས་ལ་ཆེ་མཐོང་དང་བརྩི་བཀུར་ཡོད་པའི་ཐོག་ནས། ད་འདི་ང་ཚོ་བོད་པའི་ལོ་སར་དེ་སྟབས་བསྟུན་བྱས།

འདི་ཨ་ནི་ཅིག་ང་རང་ཚོ་བོད་པའི་གི་ལོ་སར་རང་འབྲེལ་བ་ཆགས་ཀྱི་རེད་མ་གཏོགས་ཡང་རྒྱ་མིའི་ལོ་སར་འབྲེལ་བ་ཆགས་མི་དགའ་ན་ཁོ་རང་ཚོ་གི་འདི་ནང་ལོགས་ལ། ཚིག་ཁོ་རང་བེད་སྤྱོད་བཏང་ཡ་འདི་ད Tibetan Lunar Year ལབ་ནས་བཀོད་བཞག་ཡོད་རེད་འདི་ཚོ་འདི་ང་ཚོ་གི་ལོ་སར་དང་འབྲེལ་བ་ཆགས་ཀྱི་རེད་མ་གཏོགས་ཡང་གཞན་པ་མཉམ་པོ་འབྲེལ་བ་ཆགས་ཡོད་མ་རེད། ད་འདི་ཡིས་ད་ལྟ་ཁྲིམས་འཆར་འདིའི་ནང་ལོགས་ལ་དཔེར་ན་བྱང་ཨ་རི་ཁུལ་ལ་ཡོད་ཀྱོག་གི་བོད་པ་གིས་མཁྱེན་གྱི་རེད་ཡིན་པ་ན་ཅིག་ད་རྒྱ་བལ་འབྲུག་གསུམ་ལ་ཅིག།

ཨ་རི་དང་གཅིག་བྱང་ཨ་རི་རེད་ད་ག་ནང་བཞིན་གཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡོད་པའི་གི་རྣམ་པ་ཚོ་གི་མའོ་སི་སི་རྣམ་པ་ཚོས་གི་མཁྱེན་བསྡད་གི་རེད་ཅིག་ད་གཞུང་ལམ་ཁག་ལ་ཅིག་མོ་ཊ་དེ་འདྲ་བཀག་འཇོག་བྱས་ཏེ་ད་ལུང་པ་དེ་ཚོ་ནང་སྒྲིག་ཁྲིམས་དམ་པའི་རྐྱེན་གི་དཀའ་ངལ་ཅིག་ཡོད་རེད་ཅིག་ལྷག་པར་དུ་དུས་ཆེན་ཁག་དང་དུས་ཚིགས་ཁག་ལ་དཀའ་ལས་ཁག་པོ་ཅིག་ཆགས་ཡོང་དུས་ད་ལྟའི་གི་ད་ནིའུ་ཡོག་གི་གྲོང་སྡེ་སྤྱི་ཁྱབ་གི་ལས་ཁུངས་ངོས་ནས་བོད་པའི་གི་ལོ་སར་སྲུང་བརྩི་དང་འབྲེལ་བྱས་བཀག་འཇོག་བྱས། མོ་ཊ་བཀག་འཇོག་བྱས། འདི་གུ་ཡངས་བཏང་ཡ་འདི་གི་ཁྲིམས་འཆར་འདི། གཅིག། གུ་ཡངས་བཏང་ཡ་ཙམ་མ་ཡིན་པར་བོད་པའི་གི་ལོ་སར་དང་བོད་ཀྱི་ངོ་བོ་ལ་གཅིག། ད་ཆེ་མཐོང་འགྲིག་གི་ཡོད་པའི་གི་རྣམ་པ་གཅིག་མངོན་གསལ་དོད་པོ་ཆགས་བསྡད་གི་འདུག་ད་ལྟ། ནོར་བུ་ལགས་འདི་འབྲེལ་བྱས་བཀའ་འདྲི་ཞུ་ཡས་གཅིག་འདི་ད་ད་ལྟ་བོད་པའི་གི་ལོ་སར་འདི་འདི་ལོ་ཡིན་ན། རྒྱ་ནག་ད་གཅིག་གི་ལོ་སར་དང་དུས་གཅིག་ལ་ཁེལ་ཡོད་རེད་ད། མ་འོངས་པར་དུས་གཅིག་ལ་མ་ཁེལ་ན། བོད་པའི་གི་ལོ་སར་ཉིན་མོ་འདི་ལ་ད་ལྟ་ད་ཁྲིམས་འཆར་འདི་གཏན་འབེབས་བྱུང་བ་ཡིན་ན། མོ་ཊ་བཀག་འགོག་བྱས་ཡ་གི་གུ་ཡངས་དེ་ཐོབ་གི་ཡོད་རེད། དེ་འདྲའི་གི་ཁྲིམས་འཆར་ཅིག་ད་ལྟ་ཕ་གི་ནིའུ་ཡོག་ལ་གི་སི་ཚོགས་གཙོ་ལགས་མཁྱེན་གི་ཡོད་ན། དི་ཝཱ་ལི་ད་རྒྱ་གར་ལ་ཆ་མཚོན་པ་ཡིན་ན་དི་ཝཱ་ལི་ཁོ་རང་ཚོ་གི་ད་ལོ་ལོ་གསར་པ་འདྲ་པོ་དུས་དྲན་ཆགས་བསྡད་ཡོད་རེད་ཡང། ཁོ་རང་ཚོ་ལ་ཡང་དེ་འདྲའི་གི་ཁྲིམས་འཆར་དེ་འདྲའི་ཅིག་ཆོག་མཆན་ཅིག་ཡོད་ན། དེ་འདྲའི་ཡོད་མ་རེད་ད་ད་ཡོད་མ་རེད་ད་ད་དེའི་ནང་ལོགས་ལ་ང་ཚོ། ག་རེ་ཟེར་ན་ད་ཨ་རི་ཡོངས་གྲགས་ཀྱི་ད་ལྟ་ད་ཅིག་ཕྱི་ལོ་གསར་པ་གི་དུས་ཆེན་བྱས་ཨཱ་དེ་ནས་ཡི་ཤུ་གི་འཁྲུངས་སྐར་བྱས་དེ་ནས་ཐུགས་རྗེ་ལེགས་འབུལ་གི Thanksgiving བྱས་དེ་ནས་ཨ་རི་སྲིད་འཛིན་གི་ཉིན་མོ་བྱས་ཨོ་དེ་ཚོ་ཅིག་ད་ད་ཅིག་ལྔ་དྲུག་ཅིག་མ་གཞི་ད་ལྟ་ཡོངས་གྲགས་དེ་འདྲས་ཅིག་ཚང་མ་དེ་འདྲས་ཡོད་མ་རེད་ལོ་དེ་སྲིད་དུས་ད་ལྟ་ད་ང་ཚོ་གི་ད་ལྟ་དཔེར་ན་ལོ་སར་འདྲ་པོ་ཅིག་གཏན་འབེབས་བྱུང་བ་ཡིན་ན་དངོས་གནས་ཅིག་ང་ང་རང་ཚོ་ཚང་མ་དགའ་སྤོབས་བྱེད་འོས་པ་ཅིག་རེད་ག་རེ་ཟེར་ན་ད་དེ་ད་ད་ཅིག་གོ་ལས་སླ་པོ་ཅིག་ཡོད་མ་རེད་ག་ན་ཨ་རི་གཞུང་གི་ཆ་ནས་བོད་སྐད་ཅིག་ཀྲོའུ་ཅིག་ཡོང་འབབ་ཀྱི་ཆ་ནས་རེད། གནས་ཚུལ་མང་པོ་ཅིག་ད་དཔེར་ན་ང་ཚོས་བྱས་པ་ན་ཏན་ཏན་མི་རིགས་གཞན་པ་འདི་འདྲའི་སུ་ཡིན་ནའི་ལས་ཅིག་གོ། ཡོང་མི་སྲིད་པ་མ་རེད་ཡིན་ནའི་ད་ག་ང་ཚོ་ང་རང་ཚོ་ལས་མི་རིགས་མང་བ་ཅིག་ལས་སྔོན་ལ་ང་ཚོ་གིས་དེ་འདྲའི་ཅིག་ང་ཚོ་ལ་ཁྲིམས་འཆར་བྱུང་དེ་དེའི་ངོ་ནས་ང་ང་རང་ཚོ་ངོ་ནས་ད་ཚང་མའི་ངོ་ནས་ཅིག་དགའ་སྤོབས་ཐོག་ནས་ང་ཚོ་ངོ་ནས་ཤུགས་སྐྱོན་དགོས་དེ་གནད་འགག་ཆགས་ཡོད་མེད་ན་བསམ་བློ་བཏང། ལགས་འོ་ད་ལྟ་ནིའུ་ཡོག་ད་ལྟ་ཕ་གའི་གྲོང་ཁྱེར་ད་ལྟ་དེ་སྔོན་ལ་ཚོགས་གཙོ་ལགས་ཀྱིས Woodside Sunnyside བྱས Long Island འདི་ཚང་མ་ནིའུ་ཡོག་གི་ས་གནས། གི་མིང་ཆགས་བསྡད་ཡོད་རེད་ས་གནས་དེ་ཚོའི་ནང་ལོགས་ལ་བོད་མིའི་གནས་སྡོད་བྱེད་མཁན་མང་པོ་ཞིག་ཡོད་རེད་སྤྱི་བཏང་ནས་ད་ལྟ་ནིའུ་ཡོག་ཕ་གའི་གྲོང་ཁྱེར་ཁོ་རང་ནང་ལོགས་ལ་ཅིག་བོད་མི་གནས་སྡོད་བྱེད་མཁན་མི་རིགས་གཞན་པ་དང་བསྡུར་བ་ཡིན་ན་ད་རྒྱ་གར་རེད་ད་ག་ནང་བཞིན་ཅིག་བང་ལ་དེ་ཤི་རེད། གྲངས་འབོར་དེ་མང་ལོས་ཡོད་ན། ད་ད་ལྟ་ང་རང་ཚོ་གི་ད་ལྟ་གྲོང་སྡེ་ལས་ཁུངས་ཀྱི་ཁྱབ་ཁོངས་བརྩི་བ་ཡིན་ན་ང་ཚོ་གི་ད་ལྟ། མི་རིགས་དེ་ད་ག་ལང་ཙམ་མང་པོ་ཆགས་དེ་རེད་ག་རེ་ཟེར་ན་ད་གིན་གོང་དུ་ཞུས་པ་ནང་བཞིན་རེད་ད་དེ་ནང་ལོགས་ལ་ང་རང་ཚོ་བོད་པ་ཙམ་མ་རེད་འབྲུག་པ་རེད་དེ་ནས་ཧི་མ་ལ་ཡ་རེད་ཨ་ནི་ང་ཚོ་ཅིག་བལ་ཡུལ་གྱི་ང་ཚོ་མི་རིགས་མང་པོ་ཡོད་རེད་དེ་མང་པོ་ཅིག་སྡོམ་མེད་དུས་གོ་དུས་ང་ཚོ་རང་བཞིན་གྱི་མང་པོ་ཆགས་དེ་རེད་ད་ཡིན་ན་ཅིག་སྤྱི་ཡོངས་ཀྱི་ནིའུ་ཡོག་གི་ཅིག་ཁྱབ་ཁོངས་ཀྱི་མངའ་སྡེ་བརྩི་བ་ན་ད་ང་ཚོ་ད་གྲངས་ཀ་ཞེ་པོ་དེ་འདྲ་མང་པོ་མ་རེད་ད་ཡིན་ནའི།

བྱ་རིམ་གྱི་ཐོག་ནས་ང་ཚོ་གི་སྙན་ཞུ་བརྒྱབ་པ་ཞིག་ཟུང་གིས་ཕལ་སྐད་ཁོ་རང་ཚོ་གི་ཅིག་ཕར་གྲོས་ཆོད་ཁྲིམས་འཆར་རྣམས་ཨ་ནེ་འཐུས་མི་ཚོ་གི་འོས་ཤོག་བླུགས་བྱས་གཏན་འབེབས་བྱེད་ཀྱི་འདུག་ཨོ་འདི་འདྲའི་གི་ཐོག་ནས་ད་ང་ཚོ་དེ་ཐོབ་པ་ཞིག་རེད། དེ་མ་གཞི་ད་ང་ཚོ་དེ་འདྲ་ཅིག་ཨ་ད་ནི་ཤེས་ཡ་ལས་ཁུངས་སོ་སོའི་ངོས་ནས་ཡང་ཅིག་དེ་འདྲའི་དཔེར་ན Proclamation འདི་འདྲའི་ཁ་ཤས་བཏོན་ཡོད་རེད་དཔེར་ན་ང་ཚོ་གི New York གི་མངའ་སྡེ་ཡི Auditor General རེད། ཨ་ད་ཁོ་རང་ཚོ་ངོས་ནས་ཅིག་ད་བོད་པའི་གི་དཔེར་ན་འཁྲུངས་སྐར་རུ་ཡིན་ན་རེད་ལོ་གསར་ཡིན་ན་དུ་ཟུར་གཅིག་གུང་སེང་ངོ་བོའི་ཐོག་ནས Proclamation འདི་འདྲའི་ཐེངས་མ་ཁ་ཤས་བྱུང་བ་རེད་ལགས། དེ་མ་གཞི་ད་དངོས་སུ་ད་ཁྲིམས་འཆར་འདི་ཕལ་ཆེར་ངས་ང་རང་གིས་ཤེས་རྟོགས་བྱས་པ་ན་ཐེངས་མ་དང་པོ་འདྲ་ཆགས་འདུག་ལགས། ལགས། ཨ་ནི་མ་འོངས་པར་ད་ལྟ་ཡང་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་འདི་འདྲའི་ཁྲིམས་འཆར་གསར་པ་འདི་འདྲའི་ཆེད་དོན་གནང་ཡས་ཀྱི་འཆར་གཞི་དང་འདི་འདྲའི་གལ་ཡོད་ན་དགོངས་འཆར་འདི་འདྲའི། ད་འདི་འདྲའི་ང་ཚོ་ལ་ད་ལྟ་འཆར་གཞི་འདི་འདྲའི་ཡོད་ཞུ་བ་ཡིན་གང་ཞེ་ན་ད་དཔེར་ན་ང་ཚོ་གིས། བདག་ཉིད་ནས་སོང་ནས་ང་ཚོས་ཅིག་ག་རེ་ད་ལྟ་ཞུ་གཏུག་བྱེད་ཀྱི་ཡོད་རེད་ཟེར་ན་ད་ང་རང་ཚོ་གིས་ད་ལྟ་ཅིག་བོད་པའི་སྐད་ཡིག་འདི་བེད་སྤྱོད་བཏང་མཁན་འདི་ད་མི་རིགས་གང་ལ་གང་འཚམ་མང་པོ་ཡོད་པ་ཞིག་འདུག་ངས་ཁྲི་བདུན་དང་སྟོང་ཕྲག་ལྔ་བཅུ་སོ་དྲུག་ཅིག་འདུག་ཟེར་ཁྲི་བདུན་ལྷག་ཙམ་ཞིག་སྟོང་ཁྲི་བདུན་དང་སྟོང་ཕྲག་ལྔ་སོ་དྲུག་ང་ཚོ་འདུག་ཆགས་ཡོང་དུས་སྐབས་དུས་ད་འདི་བོད་པའི་སྐད་ཡིག་དེ་མ་འོངས་པར་རིང་མིན་གྱི་ནིའུ་ཡོག་གི་ཨ་ནི་ཅིག་གྲོང་ཁྱེར་གྲོང་བརྡལ་ཨ་ནི་མངའ་སྡེའི་ནང་ལོགས་ལ་ཨ་ནི་གཞུང་འབྲེལ་སྐད་ཡིག་ལ་ངོས་འཛིན་ཞུ་དགོས་ཡོད་ཟེར་དེ་འདྲའི་གི་ང་ཚོ་གི་ད་ལྟ་ལས་འགུལ་ཁག་ལ་ང་ཚོ་གི་ཅིག་ད་ད་ཉིན་ང་ཚོ་ཞུ་གཏུག་ཞུས་དང་ཞུ་བཞིན་པ་རེད་དེ་འདྲ་བྱུང་བ་ཡིན་ན་ད་རང་བཞིན་གྱི་ང་ཚོ་སྐད་ཡིག་དེ་ལ་ཅིག་ཁོ་ང་རང་ཚོ་ངོས་འཛིན་ཙམ་མ་ཡིན་པའི་ཐོག་ནས་ང་ཚོ་ཅིག་སྐད་ཡིག་དེ་ཕར་གོང་འཕེལ་བཏང་ཡ་ལ་བསླབ་ཡ་རེད་སྦྱང་ཡ་རེད་དེའི་ཆ་རྐྱེན་ཚང་མ་གྲོང་ཁྱེར་མངའ་སྡེ་མར་ང་ཚོ་ལ་མཐུན་འགྱུར་སྦྱར་ཡོང་དུས་སྐབས་དུས་རང་བཞིན་ང་ཚོ་དེ་ལ་ཅིག་ནུས་པ་མི་འདྲ་ཐོན་ཡོད་དེ་ང་ཚོ་ད་ད་ང་ཚོ་ཞུ་གཏུག་ཞུས་དང་ཞུ་བཞིན་པ་རེད་དེ་འདྲའི་གི་ང་ཚོ་ད་མ་འོངས་པ་ཏན་ཏན།

ནིའུ་ཇར་སི་ནང་ལོགས་ལ་ད་ལྟ་བོད་པའི་གི་ལོ་གསར་དང་འབྲེལ་བྱས་གནད་དོན་ཅིག་བྱུང་ཡོད་རེད་ད་རྣམ་པ་ལ་གནད་དོན་འདིའི་ཐོག་མཁྱེན་རྟོགས་ཡོད་རེད་ད་གསན་གཟིགས་གནང་མཁན་ཚོའི་རྣམ་པ་ཚོའི་ཆེད་དུ་ད་ལྟ་ནིའུ་ཇར་སི་གི་གྲོང་ཁྱེར་བེལ་ཧེམ་ནང་ལོགས་ལ་ཅིག་བོད་པའི་གི་ཁྱིམ་ཚང་ཅིག་གི་ཁོ་རང་ཚོའི་གྲོང་སྡེ་སྤྱི་ཁྱབ་ལ་ནི་ལོ་གསར་གི་ཉིན་མོ་དེ་བོད་པའི་གི་རྒྱལ་དར་ཅིག་ཡར་འཕྱར་ཡས་གི་གོ་སྐབས་གནང་རོགས་ཅིག་ཞུ་གཏུག་ཞུས་པ་ནང་བཞིན་མེ་ཡར་མཆོག་ནས་དེའི་ཞལ་བཞེས་གནང་བྱས་ཨ་ནི་བོད་ཀྱི་ལོ་གསར། གཟའ་སྤེན་པ་ལ་འཁེལ་གྱི་ཡོད་དུས་གཟའ་པ་སངས་ཉིན་དེ་འདྲས་སུ་གྲོང་ཁྱེར་གྱི་ལས་ཁུངས་ཕྱི་ལོགས་ལ་ཡར། ད་བོད་ཀྱི་རྒྱལ་དར། འཕྱར་ཡ་གྱི་གོ་སྐབས་ཅིག་གནང་བ་དང་སྟབས་བསྟུན་བྱས་ཨ་ནི་རྒྱ་ནག་གཞུང་གིས་དེ་ལ་ཐེ་ཇུས་བྱས་པའི་གི་གནས་སྟངས་གནས་ཚུལ་བྱུང་ཡོད་རེད་ཐོག་མར་དེ་ཚོགས་གཙོ་ལ་གནས་ཚུལ་དེ་མཁྱེན་རྟོགས་ག་དུས་བྱུང་སོང་ཨ་ནི་ང་ཚོ་གནས་ཚུལ་དེ་ངོ་སྤྲོད་ཅིག་གནང་དང། ལགས་རེད་ད་དེ་བྱས་ནའང་ཁ་རྩང་ད་ལྟ་དེ་འབྲེལ་ཡོད་དོན་དག་ཨ་མ་དབྱངས་ཅན་ལགས་བཞུགས་ས་དེ་ན་གང་ལ་གང་འཚམ་ཕར་ཅིག་ནིའུ་ཡོག་གི་ཅིག་ཁུག་ཀྱོག་འདྲ་ཅིག་ལ་སྡོད་ས་གྲོང་ཁྱེར་ཆགས་བསྡད་འདུག་དེ་བྱེད་དུས་ང་ཚོའི་ངོས་ནས་དེ་གནས་ཚུལ་དེ་བྱུང་ཚར་ནས་མ་གཞི་ཤེས་རྟོགས་གང་བྱུང་མ་སོང་དེ་བྱེད་དུས་ཨ་ནེ་ཅིག་ཁ་རྩང་ཁ་སང་གསར་འགྱུར་བརྒྱུད་ལམ་ཁག་ལ་མ་གཞི་ཡང་འདི་སྙེད་ལ་ཡང་དེ་འདྲའི་གི་ཅིག་ཕར་ཞུ་གཏུག་བྱས་པ་དང་དེ་འདྲའི་ཅིག་གསལ་པོ་ཞིག་ང་ཚོའི་ངོས་ནས་ཤེས་རྟོགས་བྱུང་མ་སོང་ལྟ་མེད་ན་བརྒྱུད་རིམ་འདིའི་ཐོག་ནས་ཨ་ནེ་ང་ཚོ་གི་ས་གནས་ང་ཚོའི་ཁྱབ་ཁོངས་ཀྱི་འདི་འདྲའི་ཅིག་ང་ཚོ་བོད་པ་ཅིག་འདི་འདྲའི་གི་མ་བསྐུལ་དང་བླངས་ཐོག་ནས་འདི་འདྲའི་ལས་འགུལ་སྤེལ་བ་ལ་ཨ་ནི་ང་ཚོ་ཅིག་ཚོགས་པ་རེད་ཨ་ནི་ང་ཚོ་འགན་འཁྱེར་ཐུན་མོང་ནས་ཨ་ནི་ཨ་མ་དབྱངས་ཅན་ལགས་ལ་སྙིང་ཐག་པ་འཐུ་ཞུ་ཞུ་བས་དང་དང་ན་བཞིན་ཨ་མ་དབྱངས་ཅན་ལགས་ནང་མི་ཚོ་ངོས་ནས་འདིའི་ཐོག་ལ་ཅིག་བུ་རེད་ཨ་ནི་བུ་མོ་རེད་ཁོ་རང་ཚོ་ངོས་ནས་འདི་འདྲའི་ཅིག་ཕལ་སྐད་ཅིག་ཚང་མས་མཉམ་རུབ་ཐོག་ནས་ནུས་པ་བཏོན་བ་འདི་ཡག་པོ་ཞིག་བྱུང་འདུག་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་བ་ཡིན་ད་ཡིན་ནའང་རྒྱ་ནག་གཞུང་ངོས་ནས་ཅིག་སྐབས་དང་དུས་ལ་འདི་འདྲའི་ཅིག་ཀོ། ལས་འགུལ་འདི་ཅིག་བར་ལམ་ལྷོང་མ་ཡོང་ལ་ཅིག་ག་དུས་ན་ཅིག་ཐལ་ཆོད་ཅིག་ཀོ་རབ་དང་རིམ་པར་ཡོང་གི་ཡོད་རེད། འོ་དེ་འདྲ་ཅིག་རེད་ལགས་འང། ལགས་ནུབ་ལ་ད་ད་ལྟ་གཤམ་ལ་ནི་ང་ཚོ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་དབྱངས་ཅན་ན་གདོང་ལགས་ཆ་མཚོན་པ་ཡིན་ན་ཁོ་རང་གི་བུའི་ཉེ་ཆར་ད་རེས་གྲོང་སྡེ་སྤྱི་ཁྱབ་ལས་ཁུངས་སུ། ད་བོད་ཀྱི་ལོ་གསར་དང་བསྟུན་བྱས་བོད་ཀྱི་རྒྱལ་དར་སྒྲེང་འཛུགས་ཞུ་རྒྱུའི་ཆེད་འབོད་སྐུལ་གནང་མཁན་ཆགས་བསྡད་ཀྱི་འདུག་ཁོ་རང་གིས་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གནད་དོན་འདི་དང་འབྲེལ་བའི་སྐོར་ལན་འདེབས་ཅིག་གནང་ཡོད་རེད་འདིའི་གཤམ་ལ་དང་པོ་གཅིག་གསན་རོགས་གནང། གྲོང་ཆུང་ཆུང་དེ་དེ་མེ་ཡར་གྱིས་ག་དུས་ན་རྒྱལ་ཁབ་འདྲ་མི་འདྲ་མང་པོ་ཡོད་ཙང་མཚམས་མཚམས་ལ་དར་ཆ་ཡར་བསླངས་ཀྱི་ཡོད་རེད། དེ་འདྲ་སོང་ཙང་ངེད་ཀྱི་སྤུ་གུ་དེ། མེ་ཡར་ལ་ཅི་ང་ཚོ་བོད་པའི་གི་དར་ཆ་བསླངས་ན་འགྲིག་གི་རེད་ཟེར་ལབ་བྱས། མེ་ཡར་གྱིས་འགྲིག་གི་རེད་གསུངས་བྱས་ནི་དེ་འདྲས་བྱུང་གི་རེད་དང་པོ་བྱུང་སྟངས་གོ། འོ་ད་སེམས་པ་ལ་དགའ་ནས་བས་དེ་ཞོ་བྱས་ང་ཚོ་ཀ་ཀ། སྤུ་གུ་དང་ཁྱོ་ག་དང་ང་ཚོ་སྒང་ག་དཔེ་དགའ་བོ་བྱུང་སོང། ཨཱ་ནི་དགའ་བོ་གཅིག་པོ་མ་རེད་ང་ཚོ་སྤོབས་པ་ཞེ་པོ་སྐྱེས་སོང་རེད་བ་ལགས། ཨཱ་ནི་གཞན་དག་འདི་གསུངས་འདུག་ག་གར་སུ་རེད། ང་ཚོ་ཨ་མི་རི་ཀ་རྒྱ་དེ་ག་ཚོ་ཡིན། གྲོང་ཆུང་གཞན་དག་གི་ཚོ་ལ་དར་ཆ་བསླངས་ཐུབ་ན་ག་འདྲས་ཡོང་གི་རེད་ཟེར། དེ་འདྲས་བསླངས་ཐུབ་ན་ད་ཡག་པོ་ཞེ་པོ་ཅིག་ཡོང་ས་རེད་བ། ད་ང་ཚོ་བེལ་ཝིལ་ཆུང་ཆུང་ཞེ་པོ་ཅིག་རེད་དེ་མེ་ཡར་གྱིས་གསུངས་པ་བྱས་ན། ང་ཚོ་མི་ཕལ་ཆེར། སྟོང་ཕྲག་བཞི་བཅུ་ལྷག་ཙམ་མ་ཤི་ཡོད་ས་མ་རེད་ཆུང་ཆུང་ཞེ་པོ་རེད་བ་ལགས་ཨ་ནི་ཡིན་ནའང་འདི་གཅིག་བྱེད་ཐུབ་ཙང་བོད་པ་ལ་ཕན་གྱི་འདུག་བ་ཨ་དེ་ད་ལྟ་བོད་པ་མང་པོ་ཡོད་བ་དེ་འདྲས་ཡོད་རེད་བ་གྲོང་ཆེན་པོ་ནིའུ་ཡོག་སི་ཊི་སོ་རུ་ཇར་སི་སོ་རུ་ཁོང་ཚོ་གི་བོད་པ་ཚོ་ཤུགས་རྒྱབ་བྱས་དེ་འདྲས་བསླངས་ཐུབ་ན་ད་ཡག་པོ་ཞེ་པོ་ཅིག་ཡོང་ས་རེད་བ་ལགས་ད་ཡིན་ནའང་ད་དེ་མེ་ཡར་ལ་རག་ལས་པ་རེད་བ་ལགས་དེ་འདྲས་རེད་བསམ་གྱི་འདུག་ང་ཚོ།

གནས་ཚུལ་དེ་ཁྱབ་དཔེ་ཆེན་པོ་ཞེ་པོ་ཕྱིན་པའི་རྐྱེན་གྱིས་ད་བོད་པའི་གནད་དོན་ཐོག་ལ་དམིགས་བསལ་གྱི་ཐུགས་སྣང་ཅིག་སླེབས་སོ་གསུངས་བསྡད་ཀྱི་འདུག་ད་ལྟ་ད་ནིའུ་ཇར་སི་ཡིན་ན་བོད་མི་གནས་སྡོད་བྱེད་ས་མང་པོ་རེད་ད་ག་ནང་བཞིན་གཅིག་རྒྱ་ནག་གཞུང་ཚབ་ལས་ཁུངས་མདུན་ལ་སྐད་འབོད་ལས་འགུལ་རིགས་མང་པོ་ཞེ་པོ་ཅིག་སྤེལ་གནང་གི་ཡོད་རེད་དེ་སྔ་ད་བོད་པའི་གི་སྤྱི་ཚོགས་ཐོག་ལ་ཅིག་སོ་པ་གསང་ཉུལ་བྱེད་མཁན་མང་པོ་བྱུང་ཡོད་རེད། ད་ལྟ་ནིའུ་ཡོག་དང་ནིའུ་ཇར་སི་གི་ནང་ལོགས་ལ་དེ་སྔ་བྱུང་བའི་གི་གནད་དོན་ད་ཉེན་རྟོག་པས་གི་བོད་པའི་གི་ཐོག་ལ་གསང་བ་བྱས་པའི་གནད་དོན་དེ་ཚོ་ད་ལྟ་ག་བ་ལ་སླེབས་ཡོད་ན། ད་འདི་ཕལ་ཆེར་ང་ཚོ་ཉིས་སྟོང་བཅོ་བརྒྱད་བཅུ་དགུ་དེའི་མཚམས་དེ་ནི་ང་རང་ཚོ་གི་ཕལ་ཆེར་བཅུ་དགུ་དེ་བ་ཅིག་ཡིན་པས་ང་ཚོ་ད་ལྟ་རྒྱ་མིའི་གི་སོ་པ་ཅིག་དངོས་སུ་ང་རང་ཚོ་གི་ད་མི་མང་འདུ་འཛོམས་ཅིག་གི་ནང་དུ་སླེབས་བྱས་གནས་ཚུལ་མང་པོ་བྱུང་བ་རེད་ད་དེ་ཁོ་རང། ད་ལོ་གསུམ་གོང་ལ་ཁོ་རང་ད་ཅིག་ཨ་རིའི་གཞུང་ངོས་ནས་ཁོ་རང་ནག་ཉེས་མི་འདུག་ལབ་ནས་མ་ཅིག་ད་ད་ད་ཅིག་གོ། ཁྲིམས་ཀྱི་དེ་མ་ཁོ་རང་ལ་མ་ཅིག་ནག་ཉེས་མེད་པར་འགྲོ་ཅིག་ད་གཙང་མ་ཆགས་པའི་ཐོག་ནས་ཁོ་རང་ད་ད་ད་ཅིག་བསྐྱར་དུ་ཡ་ནིའུ་ཡོག་གི་ད་ད་ཉེ་སྐོར་སྲུང་སྐྱོབ་ནང་ལོགས་ལ་ཡ་སྲུང་སྐྱོབ་ལས་ཁུངས་ནང་ལ་ཡ་ཁོ་རང་འཛུལ་ཡས་འདི་འདྲ་ཅིག་ཁོ་རང་འབད་བརྩོན་གནང་གི་འདུག་འདི་ཁོ་རང་ཡ་གོ་སྐབས་བྱུང་བ་ན་ད་ཁོ་རང་གི་ཐོབ་ཐང་རེད་འདི་འདྲ་མང་པོ་འབྱུང་གི་ཡོད་ས་བྱས་ཙང་འདི་ད་ཉིད་དུ་ཅིག། ད་ང་ཚོ་ནིའུ་ཡོག་ནང་ལོགས་ལ་ད་ལྟ་ང་ཚོ་གི་གྲོས་ཚོགས་འཐུས་མི་གཅིག་གིས་ཡ་རྒྱབ་སྐྱོར་གནང་ཡ་གི་དེ་འདྲ་ཅིག་ཁོ་རང་ཚོ་གི་བསམ་བློ་ལྟོ་ཨ། ད་དེ་བསམ་བློ་འདུག་ག་ཨ་ནི་དེ་ང་ཚོ་གི་ད་ད་ང་རང་ཚོ་གི་ནིའུ་ཡོག་གི་ད་ང་རང་ཚོ་ས་གནས་གི་གྲོང་རྡལ་གི་སྤྱི་ཁྱབ་ལས་ཁུངས་བརྒྱུད་བྱས་ང་ཚོ་ཤེས་རྟོགས་བྱུང་བྱས་ཨ་ནི་མོ་རང་ངོས་ནས་ཅིག་ད་དང་དུ་བླངས་བྱས་ད་ད་རྒྱབ་སྐྱོར་གནང་གི་གསུངས་པའི་འཐུས་མི་དེ་དང་ང་ཚོ་ཚུར་འཛོམས་བྱས་ང་ཚོ་ནིའུ་ཡོག་གི་ད་ཚོགས་པ་ཆེ་ཁག་རེད་དེ་ནང་བཞིན་ང་ཚོ་གི་སྐབས་གོང་མའི་སྐབས་འདི་དང་འབྲེལ་བ་ཡོད་པའི་ཐོག་ནས་རྒྱུན་ལས་རེད་འདུག་ཚང་མ་འཛོམས་པའི་ཐོག་ནས་ལས་ཁུངས་ནང་ཚོགས་འདུ་ཡག་པོ་ཚོགས་པའི་ཐོག་ནས་ཨ་ནི་ང་ཚོའི་ངོས་ནས་འགྲེལ་བཤད་མཐིལ་ཕྱིན་པ་ཞུས་ཚར་བའི་རྗེས་ལ་ཨ་ཁོ་རང་གིས་ད་དེ་འདྲ་ཡིན་ན་ཨ་ཅིག་ངས་འདིའི་ཐོག་ལ་ལག་པ་འཆང་ཡ་ཐུབ་ཡ་མི་འདུག་ངས་རྒྱབ་སྐྱོར་བྱེད་ཐུབ་ཡ་མི་འདུག་ལབ་ད་གང་བྱེད་ད་ཁོ་རང་དངོས་སུ་ཡ།

ཐོག་ནས་གཟབ་གཟབ་གནང་དགོས་ཀྱི་ཐོག་ལ་ཨ་ནི་ཁོ་རང་ཚོ་ལ་ཅིག་ནམ་རྒྱུན་ནས་ཅིག་ཟབ་སྦྱོང་རེད་ད་ག་ནང་བཞིན་ཅིག་སློབ་སྟོན་ག་རེ་ག་རེ་གནང་གི་ཡོད་ན། ད་སྤྱིར་བཏང་འདི་ག་རེ་ཟེར་ང་ཚོ་ག་རེ་ཟེར་ང་ཚོ་སྒང་གི་འགན་འཁྱེར་མཁན་ནས་ཨ་ནེ་གཤམ་གྱི་མི་མང་ཚང་མ་ལ་འགན་རུ་ཡོད་རེད་བསམ་འདུག་ང་རང་ཚོ་ངོས་ནས་ཅིག་དུས་དང་རྣམ་པ་ཀུན་ཏུ་ཅིག་ད་ག་རེ་ཟེར་ཨིན་ཇི་སྐད་དུ་ང་ཚོ་ད Vigilance ཟེར་ལབ་ཡ་ཡོད་འདི་ང་ཚོ་ངོས་ནས་ཅིག་གལ་ཆེན་པོ་འདྲ་པོ་ཆགས་ཀྱི་འདུག་ག་རེ་ཟེར་ན་ད་ང་ཚོ་ངོས་ནས་ཅིག་མཚམས་རེ་གནས་ཚུལ་ཁ་ཤས་ཅིག་ང་ཚོ་གིས་ད་ཅིག་སྣང་ཆུང་བྱས་པའི་ཐོག་ནས་ཨ་ནི་ཕྱིར་ཡང་ང་ཚོ་དཀའ་ངལ་འཕྲད་ཡོང་གི་འདུག་ག་དུས་ང་ཚོ་ངོས་ནས་ཅིག་གོམ་པ་དང་པོ་དེ་ང་རང་ཚོ་ཚང་མ་ཅིག་ད་རྡོག་རྩ་གཅིག་སྒྲིལ་འཆམ་མཐུན་དགོས་ཡ་དེ་དཔེ་གནད་འགག་ཆེན་པོ་མེད་ན་བསམ་གི་འདུག་ག་རེ་ཟེར་ན་ད་ང་ཚོ་སྐབས་དེ་དུས་ལ་ང་རང་ཚོ་གནས་ཚུལ་ཆུང་ཚག་ཆུང་ཚག་དེ་འདྲས་ལ་འདི་བཞིན་ནི། ང་ཚོ་ཆེ་ས་དེ་ང་ཚོ་འཐུས་ཤོར་འགྲོ་དུས་གོ་དེ་ང་ཚོ་ངོས་ནས་ཅིག་འཆམ་མཐུན་རྡོག་རྩ་གཅིག་སྒྲིལ་དགོས་ཡ་འདི་དཔེ་མི་སྲིད་གནད་འགག་ཆེན་པོ་རེད་འདུག་འདི་མེད་པ་ན། ཨ་ནི་ང་ཚོའི་ནང་ལོགས་ལ་གནས་ཚུལ་མང་པོ་བྱུང་བ་ན་འདི་རང་བཞིན་གྱི་འདིའི་ནང་ལོགས་ལ་ད་ཅིག། དོགས་པ་དང་ན་འཁྲུག་རེས་ཅིག་སྤྱི་ཚོགས་དྲ་རྒྱ་ཐོག་ནས་རེད་ཨ་ནི་དེ་ནང་བཞིན། གནས་ཚུལ་མ་ཡིན་པ། ཅིག་རེད་གདོང་ཐུག་བྱེད་རེས་རེད་འདི་མང་དུ་མང་དུ་འཕྲད་དུས་གོ་དུས་ང་ཚོ་རང་བཞིན་མི་མང་ནང་བརྡབ་གསིག། ཐེབས་ཡོང་གི་ཆགས་ཡོང་གི་འདུག་ག། ད་འདི་ཡིས་ནི་རྒྱ་ནག་གཞུང་ལ་དགོས་ཡ་དེ་ག་རང་རེད་བསམ་འདུག་ང་ཚོ་རྒྱ་གར་བལ་ཡུལ་ད་ང་ཚོ་གཅིག་ང་རང་ཚོ་འདས་པའི་ད་སོ་སོ་གི་དུས་ཚོད་ནང་ལོགས་ལ་དཀའ་ངལ་མང་པོ་བྱུང་ཡོད་རེད་དེ་འདྲས་ཡིན་པའི་ཆ་ནས་ང་རང་ཚོ་ངོས་ནས་གཅིག་སྤྱང་གྲུང་འཛོམས་པའི་ཐོག་ནས་ང་རང་ཚོ་ངོས་ནས་གཅིག་དུས་དང་རྣམ་པ་ཀུན་ཏུ་གཅིག་གཟབ་གཟབ་གནང་དགོས་ཡ་དང་ཨ་འདི་འདྲས་ཡང་དོགས་གཞི་ཡོད་པ་ན་གཅིག་ཁ་ཐུག་ང་ཚོ་འབྲེལ་ཡོད་ལས་ཁུངས་རེད་དེ་ནང་བཞིན་འགན་འཁྱེར་མཁན་ལ་འབྲེལ་བ་གནང་ཡ་ད་འགན་འཁྱེར་ངོས་ནས་ཡང་གཅིག་ཨ་རིའི་གཞུང་གིས་ཕ་གིའི། སྲིད་གཞུང་ཐོག་ནས་གསང་བའི་ལས་ཁུངས་རེད་ཨ་ནི་གཅིག་ས་གནས་སོ་སོ་གི་ཉེན་རྟོག་པ་འདི་ཚོར་འབྲེལ་བ་གནང་བའི་ཐོག་ནས་ག་ཇེ་གཅིག་ད་ལྟ་ཨ་རིའི་ནང་ལོགས་སྤྱི་དང་ང་ཚོ་ནིའུ་ཡོག་ནང་ལོགས་ལ་གཅིག་འཁྲུག་ཆ་དེ་བོ་རེད if you see something say something ལབ་བྱས་གཅིག་མཐོང་བ་ན་དེ་ཡིན་གཅིག་མིན་གཅིག་ལབ་དགོས་དེ་གལ་ཆེན་པོ་རེད་འདི་ང་རང་ཚོ་ངོས་ནས་ཚང་མའི་ངོས་ནས་འདི་གཅིག་གཟབ་གཟབ་གནང་བྱས་དོན་དག་རྡོག་རྡོག་ང་རང་ཚོ་ནང་ཁུལ་གཅིག་ཡར་མར་གཅིག། ཐུག་པར་བཀྲུ་མ་ཡིན་ཏེ་ང་ཚོ་ངོས་ནས་གཟབ་གཟབ་ང་ཚོ་གནང་བའི་ཐོག་ནས་དགོངས་པ་བཞེས་རྒྱུ་གལ་ཆེན་པོ་རེད་བསམ་གྱི་འདུག་ལགས། ལགས་འོང་ཨ་ནི་དུས་ཚོད་རྐྱེན་པས་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན་དེ་རིང་ལེ་ཚན་འདིའི་ནང་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ནོར་བུ་ཚེ་རིང་ལགས་གདན་འདྲེན་ཞུས་བྱས་ད་ལྟ་ནིའུ་ཡོག་དང་ནིའུ་ཇར་སིའི་ནང་ད་ལྟ་ཉེ་ཆར་སྲུང་བརྩི་ཞུས་པའི་བོད་ཀྱི་ལོ་སར་དུས་སྟོན་དང་ད་ག་ནང་བཞིན་གཅིག་སྤྱི་ཡོངས་ནས་བོད་མིའི་གནས་སྡོད་བྱེད་སའི་གི་ནང་ལོགས་ལ་གཅིག་ཁོར་ཡུག་ནང་ལོགས་རྒྱ་ནག་གཞུང་གི་ཐབས་བྱུས་རྣམས་ལ་གདོང་ལེན་ག་འདྲས་བྱེད་དགོས་མིན་ཐད་ལ་བཀའ་མོལ་ཞུས་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང། ལེ་ཚན་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ང་བསྟན་འཛིན་བདེ་སྐྱིད་ཡིན། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།